ལྟ་བ་བཀའ་རྟགས་ཕྱག་རྒྱ་བཞི་དང་གསུམ་གྱི་འདོད་ཚུལ་ཐད་མི་མཐུན་པ་ཕྲན་བུ་བྱུང་ཡོད་པའི་སྐོར་ཞིག་དང། ཡང་རྔ་བ་ཀིརྟི་དགོན་པའི་དགེ་བའི་བཤེས་གཉེན་ཆེན་མོ་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་བསྙུང་གཞིའི་རྐྱེན་གྱིས་སྐུ་གཤེགས་ཡོད་པའི་སྐོར་དང། དེ་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གསུམ་པའི་བར་འཕར་འགྱངས་གནང་འདུག། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་ཐེངས་གསུམ་གནང་སྐབས་ཨ་མི་རི་ཀ་དང་དབྱིན་ཡུལ། ཁ་ན་ཌ་སོགས་རྒྱལ་ཁབ་ཚོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་བཅར་འདྲིའི་ལེ་ཚན་དང་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་མཆོག་ལ་མཇལ་ཁ་བསྩལ་འདུག་གཤམ་ལ་ཞིབ་ཕྲའི་གནས་ཚུལ་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
རྒྱ་གར་བི་ཧར་མངའ་སྡེའི་ནང་གི་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་ལགས་ཀྱིས། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གཅིག་གི་ཉི་མ་བོད་མི་གི་ཁྲོད་ལ་གོང་ས་མཆོག་ལ་མཇལ་ཁ་བཀའ་སློབ་ཞུས་ཡོད་ཅིང། སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལགས་དང་ལྷན་བཅར་གནང་ཡོད་པ། བི་ཧར་མངའ་སྡེ་གི་ཞིང་ལས་བློན་ཆེན་ཀུ་མར་སཱ་བི་ཇི་ཏི་ལགས་ནས

སྤྱིར་རྒྱ་གར་གྱི་ནང་དང་སྒོས་སུ་བི་ཧར་མངའ་སྡེ་གི་ནང་རྐྱེན་ངན་བར་ཆད་མི་ཡོང་རྒྱུ་མ་ཟད། བློན་ཆེན་གང་ཉིད་དང་མངའ་སྡེ་གི་མི་མང་རྣམས་ཀྱི་འཚོ་བ་བདེ་ཞིང་སྐྱིད་པ་དང། འབྱོར་ཕྱུག་རྒྱས་པ་གི་ཐུགས་སྨོན་གནང་རོགས་ཀྱི་སྐྱབས་འཇུག་ཞུས་པར། གོང་ས་མཆོག་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་མགོན་པོ་གང་ཉིད་ཀྱི་སྐུ་མཆེད་ལྟ་བུའི་འདུ་ཤེས་འཛིན་བཞིན་པ་དང། འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་ནང་རྒྱལ་ཁམས་ཞི་བདེ་དང་འཚོ་བར་བདེ་སྐྱིད་ལྡན་པ། འབྱོར་ཕྱུག་རྒྱས་པ་སོགས་ཀྱི་ཐུགས་སྨོན་མཚམས་སྦྱོར་གནང་ཡོད་པ་གི་སྐོར་ལ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་མངའ་སྡེའི་ཞིང་ལས་བློན་ཆེན་གྱིས་གོང་ས་མཆོག་ནི་འཛམ་གླིང་གི་ཞི་བདེའི་དེད་དཔོན་ཆེན་པོ་སྟེ། ཡུལ་གྲུ་གང་སར་གུས་བརྩི་ཆེན་པོ་གནང་ས་ཟིག་ཡིན་པས་མངའ་སྡེའི་བློན་ཆེན་འཆར་ཅན་ལྟར་བཅར་དོན་གཙོ་བོ་ནི་དེ་རེད་ཅེས་ཀྱང་འགྲེལ་བརྗོད་གནང་གི་འདུག། ཏོ་ཧམ་སབ་བརྡེ་སོ་བྷ་གི་སཱ་ལི་ཧེ་ཀི་དྷརམ་གུ་རུ་དཱ་ལའི་ལཱ་མ་ཇི་ལཱ་ག་ཏར་སཱན་ཏི་ཀ་སཱན་དེཤ་དེ་ནི་ཀ་པྲ་ཡཱས་ཀར་ཏེ། སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པ་གི་གནས་མཆོག་ཏུ་གོང་ས་མཆོག་ཆིབས་བསྒྱུར་གནང་ཡོད་པ་དང་བསྟུན། ནམ་རྒྱུན་གོང་ས་མཆོག་ཆིབས་བསྒྱུར་གྱི་སྐབས་མངའ་སྡེའི་བློན་ཆེན་ཆེད་བཅར་གནང་གི་ཡོད་པ་དང་མཚུངས། ང་ཚོ་གོང་ས་མཆོག་གི་མཇལ་ཁར་བཅར་དོན་ནི་གོང་ས་མཆོག་ནི་འཛམ་གླིང་ཞི་བདེ་གི་དེད་དཔོན་ཆེན་པོ་ཟིག་སྟེ། ང་ཚོར་གོང་ས་མཆོག་གིས་རྟག་པར་ཞི་བདེ་བྱམས་བརྩེ་དང་འབྲེལ་བ་གི་ལམ་སྟོན་ཕེབས་ཀྱི་ཡོད་པས་བསོད་ནམས་ཆེན་པོ་ཚོར་གྱི་ཡོད་པ་དང། ད་ལྟ་འཛམ་གླིང་གང་ས་ནས་གོང་ས་མཆོག་ལ་གུས་བརྩི་ཧ་ཅང་ཆེན་པོ་གནང་གི་ཡོད་པ་གི་མིར།

རིང་མིན་ཉིས་སྟོང་ཉི་ཤུ་རྩ་བཞིའི་སྤྱི་ཟླ་དང་པོའི་ནང་འཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་ཐོག་དུས་མཚམས་ཀྱི་བསྐྱར་ཞིབ་བྱེད་པའི་སྐབས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བའི་བྱ་སྤྱོད་སྡུག་ཏུ་སོང་ཡོད་པའི་གནད་དོན་ངེས་པར་དུ་བསྐྱར་ཞིབ་གནང་དགོས་པའི་སྐོར་བཀོད་ཡོད་པ་རེད། ཕྱག་བྲིས་དེ་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Jim McGovern མཆོག་གིས་སྣེ་ཁྲིད་པའི་ཆབ་སྲིད་ཚོགས་པ་གཉིས་པོའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལྷག་ཐུན་མོང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་ལ་ཕུལ་ཡོད་པ་དང་དེའི་ནང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གི་ཐོག་ལ་བསྐྱར་ཞིབ་མཐའ་མ་དེ་བྱས་པ་ནས་བཟུང་བོད་ནང་གི་བོད་མིའི་ཆབ་སྲིད་དང་དཔལ་འབྱོར། སྤྱི་ཚོགས། རིག་གཞུང་གི་ཐོབ་ཐང་རྣམས་མངོན་གསལ་དོད་པོས་ཇེ་སྡུག་ཏུ་ཕྱིན་ཡོད་པ་དང། རྒྱ་ནག་གཞུང་གི་སྲིད་ཇུས་ནི་བོད་མིའི་ཆོས་ལུགས་དང་བོད་མིའི་སྐད་ཡིག་བོད་མིའི་འཚོ་བའི་གོམས་གཤིས་རྣམས་འཆར་གཞི་དང་གཞི་རྒྱ་ཆེན་པོའི་ཐོག་ནས་རྩ་མེད་བཟོ་ཐབས་བྱས་ཏེ་བོད་མི་རིགས་ཀྱི་འཚོ་གནས་དང་བདེ་ཐབས་ལ་ཉེན་ཁ་ཆགས་ཡོད་ཅེས་གསུངས་ཡོད་འདུག།

ཉེ་ཆར་ཀན་སུའུ་དང་མཚོ་སྔོན་གྱི་ས་ཡོམ་གོད་ཆག་བྱུང་ཡུལ་ས་ཁུལ་མི་དམངས་ལ་གདུང་སེམས་མཉམ་སྐྱེད་དང་འདས་པོ་ཚོར་མྱ་ངན་ཞུས་གནང་འདུག་དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཀན་སུའུ་ཞིང་ཆེན་གྱི་ཀ་ཆུའི་སྟག་ལུང་རྫོང་དུ་ས་ཡོམ་བརྒྱབ་སྟེ་འདབས་འབྲེལ་མཚོ་སྔོན་ཁོངས་ཀྱི་ཡ་རྫི་དང་བཀའ་མ་ལོག་བ་ཡན་སོགས་སུ་མི་གྲངས་བརྒྱ་ཕྲག་དུ་མར་ཤི་རྨས་དང་ཁང་ཁྱིམ་གཏོར་བཤིག་ཚབས་ཆེན་བྱུང་འདུག་པར་འདས་པོ་རྣམས་ལ་བསྔོ་སྨོན་དང་ཤུལ་ལྷག་རྣམས་ལ་བྱུང་བའི་གོད་ཆག་དང་དགུན་ཁའི་གྲང་ངར་གྱི་གནོད་སྐྱོན་ལས་མྱུར་དུ་ཐར་བའི་སྨོན་ལམ་འདེབས་ཀྱི་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་འདི་ཟླའི་ཚེས་བཅུ་དགུ་ཉིན་རྒྱ་ནག་ཏུ་བཅའ་སྡོད་ཨ་རིའི་གཞུང་ཚབ་ཆེན་མོ་སྐུ་ཞབས Nicholas Burns མཆོག་ནས་ཀྱང X སྤྱི་ཚོགས་དྲ་རྒྱ་སྟེ་དེ་སྔོན Twitter དྲ་རྒྱའི་སྟེང་གནས་ཚུལ་བཀོད་དོན་ལྟར་ན། ཨ་རིའི་གཞུང་ཚབ་ཁང་གིས་ཀན་སུའུ་གྱི་ས་ཡོམ་གོད་ཆག་གི་གནོད་འཚེ་ཕོག་མཁན་གྱི་ནང་མིར་གདུང་སེམས་མཉམ་སྐྱེད་དང་རྨས་སྐྱོན་ཕོག་མཁན་རྣམས་མྱུར་དུ་དྲག་སྐྱེད་ཡོང་བའི་སྨོན་འདུན་ཞུ་གི་ཡོད། ང་ཚོས་མུ་མཐུད་དུ་ས་ཁུལ་དེ་དག་གི་གནས་སྟངས་ཐད་དོ་ཁུར་བྱེད་བཞིན་ཡོད་ཅེས་བཀོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་གྱི་ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཇི་ཧྲི་ཧྲན་དུ་ས་འགུལ་རིམ་པ་ཚད་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན་ཕྱི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་གྱི་ཕྱི་དྲོའི་བར་རྒྱ་ནག་གཞུང་འབྲེལ CCTV བརྙན་འཕྲིན་ལས་ཁང་གི་གྲངས་ཐོ་ལྟར་ན། ས་ཡོམ་ཁྲོད་ཀན་སུའུ་དང་མཚོ་སྔོན་ཞིང་ཆེན་ནང་ཁྱོན་མི་གྲངས་བརྒྱ་དང་སུམ་ཅུ་སོ་གཅིག་འདས་གྲོངས་སུ་ཕྱིན་པ་དང་མི་གྲངས་བདུན་བརྒྱ་ལྷག་ལ་རྨས་སྐྱོན་བྱུང་ཡོད་པ་བཀོད་འདུག། རྒྱ་གར་གྱི་གུཇ་རཱཏ་མངའ་སྡེའི་ནང་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་གསར་འཛུགས་གནང་མཁན་དང་རྒྱ་གར་རྒྱལ་ཡོངས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཞོན་ཟུར་པ་པི་ཇེ་ཇོ་ཐི་ཀར་དམ་པ་ཁོང་འདས་གྲོངས་གྱུར་ནས་ལོ་གསུམ་འཁོར་བའི་དུས་ཚིགས་དང་བསྟུན་གུཇ་རཱཏ་མངའ་སྡེའི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོའི་བསྐོང་ཚོགས་གནང་ཡོད་འདུག། དེ་ཡང་རྒྱ་གར་གྱི Gujarat Sahitya Academy ཞེས་པ་དང Doctor Amit Jyotikar ཐེབས་རྩ་གཉིས་པོ་ཟུང་འབྲེལ་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་སྐུ་ཞབས་པི་ཇེ་ཇོ་ཏི་ཀར་འདས་གྲོངས་སུ་ཕྱིན་ནས་ལོ་གསུམ་འཁོར་བའི་དྲན་གསོའི་དུས་ཚིགས་ཉིན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང་པོ་གོ་སྒྲིག་གནང་བའི་ཐོག་ནང་པའི་རིག་གནས་དང་རིག་གཞུང་གི་ཚོགས་འདུ་དཔེ་དེབ་འགྲེམ་སྤེལ་གནང་བ་མ་ཟད། སྐུ་ཞབས་པི་ཇེ་ཇོ་ཏི་ཀར་ནི་རྒྱ་གར་ནང་གི་རིགས་རུས་དམའ་བའི་དཱ་ལིད་མི་རིགས་ཀྱི་ལོ་རྒྱུས་ཀྱི་མི་སྣ་ཞིག་དང་བོད་རང་དབང་ལས་འགུལ་ལ་རྒྱབ་སྐྱོར་བ་ཞིག་ཏུ་རྗེས་དྲན་ཞུས་ཡོད་པ་རེད། རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་ཐོག་ནང་པའི་དགེ་འདུན་པ་ཚོས་སྨོན་ལམ་གསུང་འདོན་གནང་བ་དང། སྐུ་ཞབས་ཇོ་ཏི་ཀར་དམ་པ་དེས་སྤྱི་ཚོགས་ཐོག་ལ་ལེགས་སྐྱེས་ཕུལ་བའི་སྐོར་གྱི་བརྙན་ཐུང་ཞིག་གཟིགས་འབུལ་ཞུས་ཏེ་འགོ་བཙུགས་གནང་བའི་རྗེས། Dr. B.R. Ambedkar མཆོག་གི་དཔེ་དེབ་དབུ་འབྱེད་གནང་ཡོད་པ་རེད། ལྷན་ཚོགས་དེའི་ཐོག་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་མཉམ་ཞུགས་གནང་སྟེ ༸གོང་ས་མཆོག་གིས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཞིག་བྱ་དགོས་པའི་བཀའ་སློབ་དང། ནང་ཆོས་ནི་ཁ་ནས་མ་ཎི་དྲངས་པ་ཙམ་མ་ཡིན་པར་རྒྱུ་མཚན་ལ་བརྟེན་ནས་ཉམས་ལེན་བྱ་དགོས་པའི་བཀའ་སློབ་ཕེབས་པ་རྣམས་གཏམ་བཤད་བརྒྱུད་བསྒྲགས་ཞུས་གནང་ཡོད་པ་རེད། སྐུ་ཞབས་ཨ་མིད་ཇོ་ཏི་ཀར་ཡིས་དབུ་འབྱེད་ཀྱི་གཏམ་བཤད་ནང Dr. B.R. Ambedkar དམ་པ་དེའི་དཔེ་དེབ་སྐོར་ངོ་སྤྲོད་གནང་བ་དང་ཆབས་ཅིག་ལྷན་ཚོགས་དེར་གུཇ་རཱཏ་ས་གནས་ཁག་ནས་བོད་མི་སུ་ཊར་ཚོང་པ་རྣམས་མཉམ་ཞུགས་གནང་བར་ཐུགས་རྗེ་ཆེ་གསུངས་ཡོད་པ་རེད། སྐུ་ཞབས་པི་ཇེ་ཇོ་ཏི་ཀར་ནི་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་འདས་གྲོངས་སུ་ཕྱིན་པ་དང་ཁོང་ནི་རྒྱ་གར་གྱི་གུཇ་རཱཏ་མངའ་སྡེའི་ནང་བོད་དང་རང་དབང་གི་ལས་འགུལ་ལ་རྒྱབ་སྐྱོར་གྱི་ཚོགས་པ་གསར་འཛུགས་གནང་མཁན་ཞིག་ཡིན་ལ། ཁོང་ནི India Tibet Friendship Society འམ་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་གཞོན་པ་ཡང་གནང་མྱོང་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངལ་སེལ་དངུལ་འབབ་རྩིས་འབུལ་ཞུས་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན། ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhwinder Singh Sukhu མཆོག་མངའ་སྡེའི་གྲོས་ཚོགས་ཀྱི་དགུན་དུས་ཚོགས་ཐུན་ཆེད་རྡ་སར་ཕེབས་པ་དང་སྟབས་བསྟུན་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱི་སྣེ་ཁྲིད་འོག་དྲུང་འཕར་བསྟན་འཛིན་ནོར་བུ་ལགས་དང་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་དེ་བཞིན་དབུས་བོད་མིའི་ངལ་སེལ་ཚོགས་པའི་ཨར་བཟོའི་སློབ་སྟོན་པ་སྐུ་ཞབས Amar Dev བཅས་མངའ་སྡེ་གཞུང་གི་གྲོས་ཚོགས་ལྷན་ཁང་དུ་ཆེད་བཅར་གྱིས་ཉེ་ཆར་ཧི་མཱ་ཅལ་མངའ་ཁོངས་སུ་ཆར་ཞོད་ཀྱི་རྐྱེན་པས་གོད་ཆག་ཤུགས་ཆེ་བྱུང་བས་མི་རྒྱུ་གཉིས་ཀར་གནོད་འཚེ་ཚབས་ཆེན་ཕོག་ཡོད་པར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདུང་སེམས་མཉམ་བསྐྱེད་དང་སྐྱིད་སྡུག་མཉམ་མྱོང་མཚོན་ཆེད། སྒྲིག་འཛུགས་ཀྱི་ལས་བྱེད་ཡོངས་ནས་ཉིན་གཅིག་གི་གླ་ཕོགས་བསྡུ་འབུལ་ཞུས་པར། ཧིན་སྒོར་ས་ཡ་གཅིག་དང་ཆིག་འབུམ་ལྔ་ཁྲི་སུམ་སྟོང་ལྷག་གི་དངུལ་འཛིན་རྩིས་འབུལ་ཞུས་པ་དང་སྦྲགས་ལྷག་པར་དུ་ཧི་མཱ་ཅལ་མངའ་སྡེའི་གཞུང་ནས་བོད་མིའི་སྒྲིག་འཛུགས་དང་བོད་མིར་མཐུན་འགྱུར་གང་འོས་མུ་མཐུད་གནང་རྒྱུ་ཡོང་བའི་འབོད་སྐུལ་ཞུ་ཐུབ་པ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་འཁོད་འདུག་ཡང་ཉེ་ཆར་ཆར་ཞོད་ཀྱི་རྐྱེན་གྱིས་ཧི་མཱ་ཅལ་མངའ་སྡེའི་ནང་ལམ་དང་ཟམ་པ། ཁང་པ་བཅས་ལ་གཏོར་སྐྱོན་ཚབས་ཆེ་བཏང་བ་དང། གློག་དང་ཆུ། གློག་འཕྲིན་སོགས་དགོས་གལ་ཆེ་བའི་ཞབས་འདེགས་ཁག་ལ་བར་ཆད་བྱུང་བའི་དུས་སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཚོས་དྭང་བླངས་ཀྱིས་ཞལ་འདེབས་ཕུལ་བ་ཞིག་ཡིན་པས་ཧི་མཱ་ཅལ་མངའ་སྡེའི་གཞུང་དང་མི་དམངས་ལ་གདུང་སེམས་མཉམ་སྐྱེད་ཀྱི་ཆིག་སྒྲིལ་གྱི་རྣམ་པ་བསྟན་ཡོད་པ་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་ནན་བརྗོད་གནང་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གིས་ཉེ་ཆར་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧྥི་ལི་པིན་སི་དང་བརྡབ་འཁྲུག་བྱུང་བའི་རྗེས་སུ་ཧྥི་ལི་པིན་སི་ལ་དོགས་ཟོན་བྱེད་དགོས་པའི་ཉེན་བརྡ་བཏང་འདུག་དེ་ཡང་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཧྥ་རན་སཱི་ལི་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན། ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་ནག་དང་ཧྥི་ལི་པིན་སི་གཉིས་བར་ལ་བརྡབ་འཁྲུག་བྱུང་བ་དེ་ཧྥི་ལི་པིན་སི་གི་རྒྱལ་ས་མ་ནི་ལཱ་ཡིས་ས་ཁུལ་དེའི་ནང་དུ་རྒྱ་ནག་གི་དབང་ཤུགས་ལ་ཁ་གཏད་གཅོག་བཞིན་ཡོད་པ་མཚོན་གྱི་ཡོད་པ་རེད། དེ་ཡང་རེས་གཟའ་ལྷག་པའི་ཉིན། ཟླ་བ་སྔོན་མའི་ནང་དོན་རྐྱེན་བྱུང་བའི་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་རྒྱ་ནག་གི་གྲུ་གཟིངས་ཀྱིས་ཧྥི་ལི་པིན་གྱི་གྲུ་གཟིངས་ཐོག་ཆུ་མདའ་བེད་སྤྱོད་གཏོང་བ་དང་གྲུ་གཟིངས་ཕན་ཚུན་བརྡབ་འཁྲུག་བྱུང་བའི་རྐྱེན་གྱིས་སྙན་ཐོ་ཞིག་བཀྲམས་པའི་རྗེས་སུ་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་མཐོ་ཤོས་ཝང་ཡེ་ཡིས། ཧྥི་ལི་པིན་གྱི་ཕྱི་སྲིད་བློན་ཆེན་ཨེན་རིག་མ་ན་ལོ་ལགས་སུ་ཁ་པར་བརྒྱུད་རྒྱ་ནག་དང་ཧྥི་ལི་པིན་གཉིས་ཀྱི་འབྲེལ་བ་ཛ་དྲག་ཆེ་བ་དེ་ཧྥི་ལི་པིན་ལ་ཁག་དཀྲི་བྱ་རྒྱུ་དང། མ་ནི་ལ་ཡིས་སྲིད་ཇུས་བསྒྱུར་བཅོས་བྱེད་པར་སྐྱོན་འཛུགས་དང་དེ་ལ་དོགས་ཟོན་བྱེད་དགོས་པའི་ཉེན་བརྡ་བཏང་བ་མ་ཟད། རྒྱ་ནག་གི་ཁྲིམས་མཐུན་ཐོབ་ཐང་རྡོག་རོལ་བཏང་བ་བཅས་ཀྱི་སྐྱོན་འཛུགས་བྱས་ཡོད་འདུག། ཡང་ཧྥི་ལི་པིན་གྱི་ཕྱི་སྲིད་བློན་ཆེན་ཨེན་རིག་མ་ནཱ་ལོ་ཡིས་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཝང་དབྱི་ཡིས་ཕྱོགས་གཉིས་ཀའི་བར་ལ་ཁ་པར་བརྒྱུད་དོ་དམ་གྱི་གོ་བསྡུར་བྱས་ཤིང། གནད་དོན་མང་པོའི་ཐད་ང་ཚོའི་ལངས་ཕྱོགས་ལ་གོ་རྟོགས་ཇེ་གསལ་དུ་ཕྱིན་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག། རྒྱལ་སྤྱིའི་ཁྲིམས་ཐོག་ནས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་རྩོད་ལེན་ཐད་དགག་པ་བརྒྱབ་ཀྱི་ཡོད་ཀྱང་རྒྱ་ནག་གིས་མུ་མཐུད་ནས་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོའི་ནང་སྐོར་སྲུང་དང། བཅོས་མའི་མཚོ་གླིང་འཛུགས་སྐྲུན་གྱི་དམག་དཔུང་སྲུང་སྐྱོབ་ཀྱི་ཐོབ་ཐང་རྩོད་ཀྱི་ཡོད་པ་རེད། ཟླ་བ་སྔོན་མར་ཧྥི་ལི་པིན་གྱི་སྲིད་འཛིན་ཧྥེར་ཏི་ནན་མར་ཁོས་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་ཨ་རིའི་གྲོང་ཁྱེར San Francisco ནང་ཨེ་ཤི་ཡ་ཞི་བདེ་ལྷན་ཚོགས་ཐོག་ཐུག་བའི་རྗེས་ཧྥི་ལི་པིན་གྱི་སྲིད་འཛིན Ferdinand Marcos ཡིས་སོ་སོའི་རྒྱལ་ཁབ་ཀྱི་མངའ་ཁོངས་གང་ཡང་མི་སྤྲོད་པར་བསྐྱར་བསྒྲགས་བྱས་ཡོད་པ་རེད། ཨ་རི་ནང་བེད་སྤྱོད་བྱེད་བཞིན་པའི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ TikTok བརྒྱུད་གསང་བའི་གནས་ཚུལ་མང་པོར་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་ལྟ་བཤེར་བྱས་ཡོད་པའི་དཔང་རྟགས་ར་སྤྲོད་བྱུང་ཡོད་པ Select Committee on China ཞེས་པའི་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐབས་ཇུས་ལས་དོན་ཚོགས་ཆུང་གིས་གསལ་བསྒྲགས་སྤེལ་ཡོད་འདུག། དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་མེག་གྷེ་ལ་ཀར་གྱིས་འགྲེལ་བརྗོད་གནང་བ་ལྟར་ན། གཟའ་འཁོར་སྔོན་མར་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་འཐབ་ཇུས་ཐད་ཀྱི་ལས་དོན་ཚོགས་ཆུང་གིས་ཨ་རིའི་དབུས་གསང་བའི་ལས་ཁུངས་ལ་ཨ་རིའི་ནང་བེད་སྤྱོད་བྱེད་བཞིན་པའི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ TikTok བརྒྱུད་ནས་རྒྱ་ནག་གཞུང་གི་མི་སྣས་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་གནད་དོན་ཐད་ཀྱི་ཞིབ་འཇུག་སྙན་ཐོ་ཨ་རིའི་གྲོས་ཚོགས་ལ་མཁོ་སྤྲོད་བྱེད་དགོས་པའི་རེ་སྐུལ་བྱས་པ་བཞིན། ད་ཆ་ང་ཚོས་རྒྱ་ནག་གཞུང་གི་ལས་བྱེད་ཀྱིས TikTok བརྒྱུད་ནས་ཨ་རིའི་མི་མང་གི་བསམ་བློར་ཤུགས་རྐྱེན་སྤེལ་བ་དང་དེ་བཞིན་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་དཔང་རྟགས་ར་སྤྲོད་བྱུང་སོང་ཞེས་སྤྱི་ཚོགས་དྲ་རྒྱ X གླེང་སྟེགས་ཐོག་བརྗོད་འདུག་སྤྱིར་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ལྷན་ཚོགས་ཀྱིས་འདི་ལོའི་ལོ་མགོ་ནས་བཟུང་གོང་ཞུས་རྒྱ་ནག་གིས་བཟོས་པའི་མཉེན་ཆས་བེད་སྤྱོད་བཀག་སྡོམ་བྱེད་དགོས་པ་གསུངས་ཡོད་ཅིང་དེ་ཡང་ཨ་རིའི་ནང་རྒྱ་ནག་གིས་བཟོས་པའི་མཉེན་ཆས་དེ་བེད་སྤྱོད་གཏོང་མཁན་མི་གྲངས་ས་ཡ་བརྒྱ་ལྷག་ཡོད་པ་དེ་དག་གི་མི་སྒེར་གྱི་བདེ་འཇགས་ཐད་ཉེན་ཚབས་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་ཅིང་དེ་ནི་ཨ་མི་རི་ཀའི་མི་འབོར་གྱི་གསུམ་ཆ་གཅིག་ཙམ་གྱི་བདེ་འཇགས་ཀྱི་གནས་ཚུལ་ཆགས་ཀྱི་ཡོད་པ་རེད། ཨ་རིའི་ནང་བེད་སྤྱོད་ཤུགས་ཆེ་གཏོང་བཞིན་པའི་སྤྱི་ཚོགས་དྲ་རྒྱ་ཏིག་ཏོག་ནི་རྒྱ་ནག་གི་སྤྱི་གཉེར་ཁང Byte Dance ཟེར་བས་བཟོས་པ་དང་རྒྱ་ནག་གིས་ཏིག་ཏོག་མཉེན་ཆས་བརྒྱུད་ཨ་རིའི་སྤྱི་ཚོགས་ལ་རྒྱ་ནག་གི་ཤུགས་རྐྱེན་སྤེལ་གྱི་ཡོད་པའི་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་གནད་དོན་ཐད། འདི་ལོའི་ལོ་འགོར Byte Dance སྤྱི་གཉེར་ཁང་གི་འགན་འཛིན་ཨ་རིའི་གྲོས་ཚོགས་སུ་ཉན་ཞིབ་ཏུ་འབོད་སྐུལ་གྱིས་དྲི་རྩད་བྱས་པའི་སྐབས་སུ་ཡང་སྤྱི་གཉེར་ཁང་དེས་རྒྱ་ནག་གཞུང་ལ་གནས་ཚུལ་མཁོ་སྤྲོད་བྱེད་ཀྱི་མེད་པའི་ར་སྤྲོད་བྱེད་ཐུབ་མེད་པ་སོགས་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher གྱིས་མུ་མཐུད་དུ་གསུངས་འདུག། ད་ལྟའི་ཆར་ཨ་རི་གཞུང་གི་མི་སྣ་ཚོས་ཏིག་ཏོག་ལ་སོགས་པའི་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་མཉེན་ཆས་རིགས་ལ་དོགས་ཟོན་ཆེན་པོ་བྱེད་ཀྱི་ཡོད་ཅིང་མཉེན་ཆས་ཁག་ཅིག་ཨ་རི་གཞུང་དང་འབྲེལ་བ་ཡོད་པའི་ལས་ཁུངས་ཁག་དང་ལས་བྱེད་ཚོས་བེད་སྤྱོད་གཏོང་རྒྱུ་མེད་པའི་རྒྱབ་གཉེར་ལམ་སྟོན་བྱས་ཡོད་པ་རེད། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཉིན་གཉིས་པའི་ཚོགས་འདུའི་ནང་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་དབར་ལྟ་བ་བཀའ་རྟགས་ཕྱག་རྒྱ་བཞི་དང་གསུམ་གྱི་འདོད་ཚུལ་ཐད་མི་མཐུན་པ་ཕྲན་བུ་བྱུང་བའི་སྐོར་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཉིན་གཉིས་པའི་ཚོགས་ཐུན་གྱི་ནང་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་དབར་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་དང་གསུམ་འདོད་ཚུལ་ཕྲན་བུ་མི་མཐུན་པ་ལས་དོན་དུ་བགྲོ་གླེང་ཚགས་ཚུད་པོ་བྱུང་ཡོད་པའི་སྐོར། སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་གསུངས་གནང་བྱུང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་གནས་མཆོག་རྡོ་རྗེ་གདན་མ་ཧཱ་བོ་དྷིའི་རིག་གཞུང་ལྟེ་གནས་ཁང་གི་ནང་དུ། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཉིན་གཉིས་པའི་ཚོགས་ཐུན་མཐའ་མའི་ནང། ནང་ཆོས་དེང་རབས་ཅན་དུ་འགྱུར་ཐབས་དང་འབྲེལ་ནས་གཏམ་བཤད་ཀྱི་བགྲོ་གླེང་གནང་སྐབས། སེར་བྱེས་དགེ་བཤེས་ཐབས་མཁས་བློ་གྲོས་ལགས་ནས་ནང་ཆོས་དེ་ཚན་རིག་དང་མཐུན་ཞིང། སེམས་ཁམས་རིག་པའི་རྣམ་གཞག་བསྟན་ཅིང་དེ་ལ་ཚན་རིག་གི་རྒྱབ་རྟེན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་ཡོད་པ་རེད་འདུག་དེའི་སྐོར་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ངས་ད་གཙོ་བོ་དེ་ག་རེ་ཟེར་རེད་ནང་ཆོས་དེ་ཚན་རིག་དང་མཐུན་པ་བཅས་རེད། ཨ་ནི་ལྷག་པར་དུ་ད་ནང་པའི་གཞུང་ནས་བཤད་པའི་སེམས་ཁམས་རིག་པ་མང་པོ་ཆེ་ཚན་རིག་དང་མཐུན་པ་རེད་དེ་ལ་ཚན་རིག་གི་ཐོག་ནས་རྒྱབ་རྟེན་ཁུངས་ལུང་ཡོད་རེད། ད་དེ་འདྲའི་ཚན་རིག་གི་ཐོག་ནས་ར་འཕྲོད་པ་ཡིན་ན་མི་མང་པོས་ཁས་ལེན་ནས་ཨ་ནི་ཁྱབ་ཆེན་པོ་ཡོང་གི་རེད་བ། ད་དེ་སྐུ་མདུན་གྱིས་དགོངས་བཞེས་བྱས་ནས་ང་རང་ཚོའི་ད་ལྟ་དེ། SEE Learning ད་དེ་ནས་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་སློབ་གཞི་དེ་ཚོ་མང་པོ་ཞུས་བྱས་ཨ་ནི་སྐུ་མདུན་གྱིས་ད་ནང་པའི་གཞུང་གི་སྙིང་བཅུད་འགྲོ་བ་མིའི་བཟང་སྤྱོད་དེ་ཚོ་ཨ་ནི་སྤྱི་ཁྱབ་ལ་འགྲོ་ཡག་གི་དགོངས་པ་བཞེས་ཀྱི་ཡོད་རེད་བ། འོ་དེའི་དགོངས་དོན་འདྲ་བོ་ཅིག་ཟུར་ཙམ་རོབ་ཙམ་ཅིག་ཞུས་པའི་ཁུལ་ཡིན་ལགས། ད་དུང་ཁོང་གིས་གསུངས་ཡག་ལ་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཞོགས་པ་ཚོགས་ཐུན་སྐབས། ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་འདུས་བྱས་ཐམས་ཅད་མི་རྟག་པ་དང། ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་བཅས། བོད་ལུགས་ཐེག་པ་ཆེན་པོའི་ལུགས་ལ་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་འདོད་ཀྱང། ཐེག་པ་དམན་པ་ཚོས་སྟོང་པ་དང་བདག་མེད་པ་གཉིས་གཅིག་ཏུ་བསྡུས་པ་ལས། གཉིས་ལོགས་སུ་འདོད་ཀྱི་མེད་ཅིང་དེའི་རྒྱུ་མཚན་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང། ང་ཚོས་ད་ལྟ་དེ་སྟོང་པ་ཉིད་ཀྱི་ལྟ་གྲུབ་དེ་ཚོ་ཚང་མ་ལོག་འདི་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ནས་ད་མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་འདི་ཚོ་ཚང་མ་ལོག་ཐེག་པ་ཆེན་པོའི་གི་འདི་བརྩི་གི་ཡོད་རེད་ད་ཤིང་རྟའི་སྲོལ་འབྱེད་ང་ཚོ་ཡིན་ན། བྱས་ཙང་གི་ད་ཅིག་ད་ལྟ་ག་རེ་ཟེར་དགོས་རེད་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་དེ་ཚོ་ཐོག་མ་ཐོན་ཡོང་ས་ཤུགས་ཆེ་ཡ་ཅིག་དེ་འཕགས་པ་ཐོགས་མེད་དང་མགོན་པོ་ཀླུ་སྒྲུབ་ཀྱི་གཞུང་དང་ཨ་ལྷག་པར་དུ་སྟོང་པ་ཉིད་ཀྱི་འགྲེལ་བཤད་ད་ཁོང་རྣམ་ཚོས་གི་ཅིག་བདག་མེད་པ་ལས་ལོགས་སུ་སྟོང་པ་ཉིད་ཀྱི་འགྲེལ་བཤད་ཞེ་དྲག་སྐྱོན་གནང་ཡོད་མ་རེད། ད་ང་ཚོའི་ཆ་ནས་བྱས་ན་བདག་མེད་པ་ཟེར་ཡ་དེ་ལས་རིམ་པ་གཅིག་ཕར་བྱས་ཡང་སྟོང་པ་ཉིད་ཟེར་ཡ་དེ་དེ་ལས་ཕྲ་བ་གཏིང་ཟབ་བ་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད་ད་དེ་གཞི་རྩའི་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་རྒྱག་གི་ཡོད་རེད་བ་བྱས་ཙང་ཁོང་རྣམ་ཚོ་དེའི་ཐོག་ནས་ཨ་ནི་ད་གིན་ག་རེ་ཟེར་དགོས་རེད་དགེ་སློང་ལགས་གཅིག་གིས་དངོས་སུ་ཁོ་རང་ནང་ལོགས་ལ་ང་ཚོས་དེའི་སྐོར་ལ་ང་ཚོས་ཤེས་ཀྱི་མེད་ཁྱེད་རང་ཚོས་འགྲེལ་བཤད་རྒྱག་རོགས་བྱེད་ཟེར་དངོས་སུ་གསུང་གི་འདུག་བ་གུ་ཡངས་པོའི་ཐོག་ནས་ང་དཔེ་ཧ་ལས་པ་རེད་ཞའོ་འདི། ཡང་ཉིན་དེའི་ཚོགས་ཐུན་སྐབས་ནང་པའི་ཚད་མེད་བཞི་བྱམས་པ་ཚད་མེད་དང་དགའ་བ་ཚད་མེད། སྙིང་རྗེ་ཚད་མེད་དང་བཏང་སྙོམས་ཚད་མེད་བཅས་ཚད་མེད་བཞིའི་ཐོག་གསུང་བཤད་ཀྱི་བགྲོ་གླེང་གནང་ཡོད་ཅིང། སྐབས་དེར་ལྷན་ཚོགས་གཙོ་སྐྱོང་གནང་མཁན་དགའ་ལྡན་བྱང་རྩེ་གྲྭ་ཚང་གི་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་གསུངས་ན། བརྗོད་གཞི་དེའི་ཐོག་ནང་པའི་སྡེ་ཁག་ཕན་ཚུན་དབར་མི་མཐུན་པ་མེད་ཀྱང། ལག་བསྟར་བྱ་ཐབས་སོགས་ཀྱི་ཐད་མི་འདྲ་བའི་ཁྱད་པར་ཕྲན་བུ་ཡོད་སྐོར་དགེ་བཤེས་བློ་གྲོས་བཟང་པོ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། དུས་ནས་ལག་བསྟར་མར་འཁྱེར་ཡོང་དུས་བརྩམས་པ་ལ། ཨ་ནི་ཅིག་གི་ཐབས་ལམ་ཅིག་གི་འདྲ་མི་འདྲ་མང་པོ་ཞི་བའི་ཅིག་གི་ལས་ཀ་དང་ཨ་ནི་ཡང་ཕི་གེ་ལ་ཅིག་གི་ཉིན་རེའི་གི་ཅིག་ཚོང་ལས་དང་ཡང་མེད་ན་ཨ་ནི་ཅིག་གི་དེ་མ་ཡིན་པའི་གི་ཨ་ནི་བྱེད་སྒོ་གནད་དོན་ཆུང་ཙག་ཡན་ཆད་ནས་ལག་བསྟར་བྱེད་སྟངས་དང་འབྲེལ་ནས་ཨ་ནི་དེ་འདྲའི་གི་ཡང་ཁོ་རང་ཚོ་གི་སོ་སོའི་གི་རིག་གཞུང་དང་མཐུན་པ་ཨ་ནི་ད་རིག་གཞུང་གི་རྒྱབ་ལྗོངས་གནས་ཚུལ་ཐ་དད་ཡོད་པ་ཡིན་སོང་ཙང་ཨ་ནི་དེ་གའི་རེད་ལ་ཡ་སོ་སོ་གི་འོས་ཤིང་འཚམས་པའི་གི་ད་གང་ཟག་མི་གི་ཉམས་ལེན་གནང་ཡ་འདི་ཚོའི་ཁྲོད་ལ་ཡ་ཨ་ནི་འོས་བབ་ག་རེ་ཡོད་མེད་དེ་གི་ཐོག་ནས་ཡང་གཅིག་གི་བེད་སྤྱོད་གཏོང་སྟངས་མ་འདྲ་བ་འདྲ་ཞིག་མ་གཏོགས་སྤྱི་ཡི་ཆ་ནས་ཁོ་ཡང་དེའི་ངོ་བོ་དང་ཨ་ནི་གཅིག་དེ་གི་བྱེད་ལས་དང་ཨ་ནི་དེ་ཚོའི་ཁྲོད་ལ་ཡ་མི་མཐུན་པ་དེ་འདྲའི་གང་ཡང་མི་འདུག། འདི་ཚེས་ཉིས་རྩ་གཉིས་ཉིན་ལྷན་ཚོགས་ཉིན་གསུམ་པའི་ཉིན་དམ་ཆོས་འདུལ་བའི་སྐོར་བགྲོ་གླེང་གནང་གི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཕུལ།

ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་ཚེས་བཅུ་དགུ་ཉིན་བོད་ནང་གི་རྔ་བ་ཀིརྟི་དགོན་གྱི་དགེ་བའི་བཤེས་གཉེན་ཆེན་མོ་དང་ཡོངས་གྲགས་སུ་མདོ་སྔགས་རབ་འབྱམས་སྨྲ་བའི་དགེ་བཤེས་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་མཆིན་པའི་ནད་གཞི་དང་གཅིན་སྙིའི་ནད་ཀྱི་སྙུང་གཞིའི་རྐྱེན་གྱིས་ཁྲེང་ཏུའུ་གྲོང་ཁྱེར་དུ་སྨན་པ་བསྟེན་གཏུགས་བྱས་ཀྱང་ཕན་འབྲས་མ་བྱུང་བར་ཉིན་དེ་བོད་ནང་གི་ཉིན་རྒྱབ་རྔ་ཡུལ་ཀིརྟི་དགོན་དགེ་ལྡན་ལེགས་བཤད་གླིང་གི་རང་ཤག་ཏུ་དགུང་གྲངས་ལྔ་བཅུ་ང་བདུན་སྟེང་སྐུ་གཤེགས་ཡོད་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་སྐུ་ཕུང་མཇལ་ཁ་སོགས་ལ་མི་མང་ཕོན་ཆེན་འདུ་འཛོམས་མི་ཆོག་སྐོར་བརྗོད་ནས་དགོན་གྲོང་གཉིས་སུ་ལྟ་རྟོག་དོ་ནན་བྱེད་བཞིན་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྤྱིར་ན་དགེ་བཤེས་ལགས་སུ་དེ་སྔ་ནས་ནད་རྙིང་གཉིས་མཉམ་འདྲེས་བྱས་ཏེ་སྨན་པར་བསྟེན་གཏུགས་དང་བོད་སྨན་བཟས་ཏེ་དྲག་སྐྱེད་ཅུང་ཙམ་ཡོང་ཡོད་ན་ཡང་དགེ་བཤེས་ལགས་ནས་དཔེ་ཀློག་སློབ་གཉེར་དང་དགོན་སྡེ་མང་པོ་དཔེ་ཁྲིད་གནང་སྟེ་སློབ་མ་མང་པོ་བསྐྱངས་གནང་བ་དང་ཕྱག་དཔེ་མང་པོ་ལྗགས་རྩོམ་གནང་རྒྱུ་ཁོ་ནར་འབད་བརྩོན་གྱིས་ཁོ་རང་གི་འཕྲོད་བསྟེན་ལ་དོ་སྣང་བྱེད་ཁོམ་མ་བྱུང་བའི་རྐྱེན་རྩ་ཞིག་ཆགས་ཡོད་ན་ཡང་ཉེ་སྔོན་གློ་བུར་སྙུང་གཞི་ཇེ་སྡུག་ཏུ་ཕྱིན་པ་དང་ཁྲེང་ཏུའུ་ཧྥ་ཤི་སྨན་ཁང་དུ་སྨན་བཅོས་ཆེད་ཕེབས་ཡོད་ཀྱང་སྨན་པ་ཚོས་རེ་འབྲས་མེད་སྐོར་བརྗོད་པ་བཞིན་ཕྱིར་དགོན་པའི་ནང་ཕེབས་རྗེས་སྐུ་གཤེགས་ཡོད་པ་བརྗོད་བྱུང་དགེ་བའི་བཤེས་གཉེན་ཆེན་མོ་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་སྐུ་འཁྲུངས་ཤིང་དགུང་གྲངས་བཅོ་ལྔ་ནས་བཟུང་ཀིརྟི་དགོན་དུ་རབ་ཏུ་བྱུང་སྟེ་སྐུ་ན་ཆུང་དུས་ནས་སློབ་གཉེར་ལ་འབད་བརྩོན་ཧུར་ཐག་གནང་མཁན་ཞིག་དང། ཕྱི་ལོ་ཉིས་སྟོང་བཅུ་ལོ་ཀིརྟི་དགོན་པའི་གྲྭ་ཚང་འདུས་ཚོགས་དབུས་སུ་ལྷ་རམས་དམ་བཅའ་ཆེན་མོ་བཞག་གནང་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་རྔ་བ་ཀིརྟི་དགོན་ནས་ཉིན་གསུམ་རིང་སྔགས་རིམ་དམ་བཅའ་ཆེན་མོ་བཞག་སྟེ་མདོ་སྔགས་རབ་འབྱམས་སྨྲ་བའི་མཚན་རྟགས་བཞེས་རྗེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ཀིརྟི་དགོན་གྱི་འཆད་ཉན་ཉམས་ཞིབ་ཚོགས་པའི་ཚོགས་གཙོ་དང་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་ཀིརྟི་དགོན་གྱི་ནང་བསྟན་ཤེས་ཡོན་འགན་འཛིན་གྱི་རྒྱུན་ལས་ཀྱི་ཁུར་བཞེས་གནང་ཡོད་པ་དང་ཁོང་ཉིད་ནས་ཀིརྟི་དགོན་ཁག་གི་བླ་མ་དང་ཚོགས་ཆེན་དགེ་བསྐོས། མཁན་པོ་དང་དགེ་རྒན་སོགས་ཀྱི་ཕྱག་ལས་གནང་ཞོར་མི་ཚེ་ཐོས་བསམ་དང་དཔེ་ཁྲིད་དད་ལྡན་མི་མང་ལ་བཀའ་ཆོས་དང་སྤྱི་ཚོགས་སློབ་གསོར་འབད་བརྩོན་གནང་མཐར་ཁོང་ལ་བོད་ཀྱི་ས་ཁུལ་གང་སར་སློབ་མ་མང་པོ་ཡོད་པ་མ་ཟད་རྗེས་འཇུག་དད་ལྡན་མི་མང་གིས་དགའ་བསུ་ཆེས་ཆེར་གནང་ས་ཞིག་ཆགས་ཡོད་འདུག་མཛོད་ཚང་བློ་བཟང་བརྩོན་འགྲུས་མཆོག་ནས་ད་བར་ལྗགས་རྩོམ་གནང་ཟིན་པའི་གསུང་འབུམ་ལ་བླ་མ་བསྟེན་ཚུལ་རྒྱས་པ་བྱང་ཆེན་ཁང་བཟང་བགྲོད་པའི་ལམ་ཡིག་བླ་མ་བསྟེན་ཚུལ་མདོར་བསྡུས་ཐར་འདོད་འཇུག་ངོགས་བསྟན་པའི་གཞུང་ཤིང་གསེར་གྱི་ལྡེ་མིག་ཐེག་ཆེན་གཞུང་ཤིང་དཔག་བསམ་ལྡེ་མིག་བསྡུས་གྲྭའི་གཞུང་ཤིང་ཕ་ལམ་ལྡེ་མིག་ཕར་ཕྱིན་གཞུང་ཤིང་དངུལ་གྱི་ལྡེ་མིག་གསང་ཆེན་གཞུང་ཤིང་འཕྲུལ་གྱི་ལྡེ་མིག། སློབ་གསོའི་གཞུང་ཤིང་དབུས་ལམ་ལྡེ་མིག་སྟེ་ལྡེ་མིག་རྣམ་དྲུག་དང་དྲང་ངེས་ལེགས་བཤད་སྙིང་པོའི་དགོངས་འགྲེལ་འཇམ་དཔལ་བཞད་སྒྲ། ལེགས་བཤད་གསེར་ཕྲེང་གི་མཆན་འགྲེལ་འཇམ་དབྱངས་བཞད་སྒྲ་དབུ་མའི་རྣམ་བཤད་ཀྱི་མཆན་འགྲེལ་འཇམ་མགོན་བཞད་སྒྲ་ཐར་ལམ་གསལ་བྱེད་ཀྱི་མཆན་འགྲེལ་རྒྱལ་ཚབ་བཞད་སྒྲ་མཛོད་ཊཱིཀ་ཐར་ལམ་གསལ་བྱེད་ཀྱི་མཆན་འགྲེལ་རྒྱལ་དབང་བཞད་སྒྲ་རྣམ་འགྲེལ་དགོངས་པ་རབ་གསལ་གྱི་མཆན་འགྲེལ་པཎ་ཆེན་བཞད་སྒྲ་འདུལ་བ་ལུང་རིགས་ཉི་མའི་གསལ་བྱེད་ཁྲི་ཆེན་བཞད་སྒྲ་སྟེ་བཞད་སྒྲ་རྣམ་བདུན་ལེགས་བཤད་གསེར་ཕྲེང་གི་བསྡུས་དོན་འཇམ་མགོན་བླ་མའི་དགོངས་རྒྱན་དམིགས་བརྟག་དགོངས་འགྲེལ་ཕྱོགས་གླང་དགོངས་རྒྱན་རྣམ་འགྲེལ་བསྡུས་དོན་ཆོས་གྲགས་དགོངས་རྒྱན་སྟེ་དགོངས་རྒྱན་རྣམ་གསུམ་སོགས་ཡོད་པ་རེད་འདུག། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲིག་ཞུ་གི་ཡིན། གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གསུམ་པའི་བར་ཕར་འགྱངས་གནང་འདུག་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སྤྱི་འཐུས་བཅུ་དྲུག་གིས་རིང་མིན་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་ལྔ་ཉིན་འཚོགས་འཆར་ཡོད་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཐོག་བཅར་མི་ཐུབ་པའི་ཡིག་ཐོག་དགོངས་ཤོག་ཕུལ་བར་བརྟེན་གྲོས་ཚོགས་འཚོགས་པར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོན་གྱི་མེད་པའི་དབང་གིས་མཇུག་སྐྱོང་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་བར་ཕར་འགྱངས་བྱས་ཡོད་པ་ཚོགས་དྲུང་ལས་ཁུངས་ནས་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྤྱི་འཐུས་རྣམ་པར་ཚོགས་བརྡ་བཏང་འདུག། གོང་ཞུས་ཚོགས་བརྡའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་ལས་ཉིན་ལྔ་རིང་བསྐྱང་གཏན་འཁེལ་བའི་ཡིག་ཆུང་སྔོན་སོང་ཡང་ད་ཆ་མཚན་གཞུང་ཟུར་འཛར་སྤྱི་འཐུས་གྲངས་བཅུ་དྲུག་ནས་གྲོས་ཚོགས་བཅར་ཐུབ་མིན་ཡིག་ཐོག་དགོངས་ཤོག་འབྱོར་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཕར་འགྱངས་ཀྱིས་ཚོགས་དུས་དྲུག་པའི་ལས་དོན་མཇུག་སྐྱོང་དགོས་རིགས་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་ནས་བཅུ་དྲུག་བར་ལས་ཉིན་བཞི་རིང་བསྐྱང་གཏན་འཁེལ་ཡོད་ཅེས་འཁོད་འདུག། ཚོགས་དྲུང་ལས་ཁུངས་སུ་ཡིག་ཐོག་དགོངས་ཞུ་ཕུལ་མཁན་སྤྱི་འཐུས་རྣམས་ནི་སྤྱི་འཐུས་འུ་དཀར་ཚང་གཡུ་སྒྲོན་དང་སྤྱི་འཐུས་ཟླ་བ་ཚེ་རིང། སྤྱི་འཐུས་དངོས་གྲུབ་རྡོ་རྗེ། སྤྱི་འཐུས་ཀརྨ་དགེ་ལེགས། སྤྱི་འཐུས་ཡེ་ཤེས་སྒྲོལ་མ། སྤྱི་འཐུས་རིག་འཛིན་ལྷུན་གྲུབ། སྤྱི་འཐུས་ཚེ་རིང་ལྷ་མོ། སྤྱི་འཐུས་བཀྲ་ཤིས་དོན་གྲུབ། སྤྱི་འཐུས་སྲི་ཐར་བློ་བཟང་རྒྱ་མཚོ། སྤྱི་འཐུས་ཆོས་གྲགས་རྒྱ་མཚོ། སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས། སྤྱི་འཐུས་དགེ་བཤེས་རྔ་བ་གངས་རི། སྤྱི་འཐུས་པད་མ་མཚོ། སྤྱི་འཐུས་བསྟན་འཛིན་ཆོས་འཛིན། སྤྱི་འཐུས་གྲྭ་ཚ་བསོད་ནམས་ནོར་བུ་བཅས་ཀྱིས་དགོངས་ཞུ་ཕུལ་ཡོད་པ་འཁོད་འདུག་ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་སུམ་ཅུ་བར་ལས་ཉིན་བཅུ་རིང་ཚོགས་གཏན་འཁེལ་བའི་ཚོགས་བརྡ་བཏང་འདུག་ཅིང་ཚོགས་དུས་དེ་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ལོ་ཡི་སྔོན་རྩིས་སྤྱི་ཡོངས་ཐོག་བགྲོ་གླེང་གནང་གི་ཡོད་པ་རེད། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་སྤྱི་འཐུས་ཕྱོགས་གཉིས་ཀའི་སྤྱི་འཐུས་རེ་རེ་ལ་བཅར་འདྲི་བྱས་པར། རིམ་སྤྱི་ཟླ་གསུམ་པའི་ཚེས་བཅུ་གསུམ་ཉིན་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་པ་ཡིན་ན་སྐབས་དེའི་སྔོན་རྩིས་གྲོས་ཚོགས་ལ་ཤུགས་རྐྱེན་ཐེབས་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་འདི་གའི་གསར་འགོད་པས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད། དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་ཁྱོན་བསྡོམས་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག། གཞན་ཡང་གྲོས་ཚོགས་མུ་མཐུད་ཚོགས་མ་ཐུབ་པའི་གནས་ཚུལ་དེ་ཡི་དོན་རྐྱེན་གཙོ་བོ་ཞིག་ནི་དེ་སྔོན་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་བརྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེའི་གྲོས་ཚོགས་མུ་མཐུད་ཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་ཐེངས་གསུམ་གནང་སྐབས་ཨ་མི་རི་ཀ་དང་དབྱིན་ཡུལ་ཀ་ན་ཌ་སོགས་རྒྱལ་ཁབ་ཚོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་རྒྱ་ནག་གི་སྐུ་ཚབ་ལ་དྲི་རྩད་བྱས་པ་ལྟར་འདི་ལོའི་བསྐྱར་ཞིབ་ཐེངས་བཞི་པའི་སྐབས་ཨ་རི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གཙོ་གནད་དུ་བཟུང་སྟེ་རྒྱ་ནག་གཞུང་གི་སྐུ་ཚབ་ལ་དྲི་རྩད་བྱ་དགོས་པའི་སྐོར་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལྷག་གིས་འབོད་སྐུལ་ཞུས་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཨ་མི་རི་ཀའི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་གཉིས་ཐུན་མོང་གི་འཐུས་མི་ཁག་ཅིག་གིས་ཕྱི་ལོ་གསར་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་ཀྱི་ཚོགས་འདུ་ཐེངས་བཞི་པ་བསྐོང་ཚོགས་གནང་པའི་སྐབས་ཨ་མི་རི་ཀའི་གཞུང་གིས་རྒྱ་ནག་གཞུང་ལ་བོད་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་གཙོ་གནད་དུ་བཟུང་ནས་དྲི་རྩད་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ནི་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཉི་ཤུ་ལྷག་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལན་ཀེན་མཆོག་གི་མཚན་ཐོག་ཏུ་ཕྱག་བྲིས་ཤིག་ཕུལ་ཏེ་སྲིད་འཛིན་སྐུ་ཞབས་ཇཱོ་བྷའི་ཏན་གཞུང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་ཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་ཐོག་ལ་དུས་མཚམས་ཀྱི་བསྐྱར་ཞིབ་བྱེད་པའི་སྐབས། རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་སྡུག་ཏུ་བཏང་བའི་གནད་དོན་ཐད་ངེས་པར་དུ་དྲི་རྩད་གནང་དགོས་པའི་སྐོར་བཀོད་ཡོད་པ་རེད། དེའི་སྐོར་ལ་དེ་ག་ཨ་མི་རི་ཀའི་རྒྱལ་སའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་འགན་འཛིན་བསྟན་ཆོས་ལགས་ཀྱིས་གསུངས་བྱུང། ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུའི་ཉིན་མོ་དེ་ལ་ཨ་རིའི་གྲོས་ཚོགས་འཐུས་མི་ཉི་ཤུ་རྩ་ལྔ་ལྷག་གིས་ཕྱག་བྲིས་ཅིག་གནང་བཞག་ཕྱི་སྲིད་བློན་ཆེན Antony Blinken ལ་ད་ལྟ་རྒྱ་ནག་གི་མཉམ་འབྲེལ་རྒྱལ་ཚོགས་ནང Universal Periodic Review ཞུ་གི་ཡོད་པ་ད་ལྟ་རྒྱ་ནག་འདི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ལོ་ཁ་ཤས་ཁ་ཤས་ཐོག་ལ་ཨ་ནི་ལུང་པ་རེ་རེའི་འགྲོ་བ་མིའི་ཐོབ་ཐང་སྒང་དེ་ལ་ཉམས་ཞིབ་བྱས་བྱས་ནས་ཨ་ནི་དྲི་བ་བཏང་ཡ་དང་དེ་འདྲས་ཀྱི་གོ་སྐབས་ཅིག་ཡོད་རེད་དེ་ཡིན་དུས་ཙམ་པ་དེའི་ཐོག་ལ་ཨ་ནི་ཨ་རི་གཞུང་ནས་དྲི་བ་བཏང་དགོས་ཡོད་བྱས་བྱས་ནས་ད་ལྟ་གྲོས་ཚོགས་འཐུས་མི་གི་ཕྱག་བྲིས་དེ་དེ་ཕྱིར། ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇེམ་མེག་གྷ་ཝོན་མཆོག་གིས་སྣེ་ཁྲིད་པའི་ཆབ་སྲིད་ཚོགས་པ་གཉིས་པོའི་གྲོས་ཚོགས་འཐུས་མི་ཉི་ཤུ་ལྷག་ཐུན་མོང་གིས་ཉིས་སྟོང་བཅོ་བརྒྱད་ལོ་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་བྱས་པའི་རྗེས་བོད་ནང་བོད་མི་ཚོའི་ཆབ་སྲིད་དང་དཔལ་འབྱོར་སྤྱི་ཚོགས་རིག་གཞུང་གི་ཐོབ་ཐང་རྣམས་མངོན་གསལ་དོད་པོས་ཇེ་སྡུག་ཏུ་བཏང་ཡོད་པ་དང། རྒྱ་ནག་གཞུང་གི་སྲིད་ཇུས་ནི་བོད་མིའི་ཆོས་ལུགས་དང་བོད་མིའི་སྐད་ཡིག་བོད་མིའི་འཚོ་བའི་གོམས་གཤིས་རྣམས་འཆར་གཞི་དང་གཞི་རྒྱ་ཆེན་པོའི་ཐོག་ནས་རྩ་མེད་བཟོ་ཐབས་བྱས་ཏེ་བོད་མི་ཚོའི་འཚོ་གནས་དང་བདེ་ཐབས་ལ་ཉེན་ཁ་ཆགས་ཡོད་ཅེས་གསུངས་ཡོད་པ་རེད། དེ་ག་ཨ་མི་རི་ཀའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་མཉམ་རུབ་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་བསྐྱར་ཞིབ་གནང་སྐབས། རྒྱ་ནག་གཞུང་ལ་བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་གནས་སྟངས་ཐོག་ལ་དྲི་རྩད་དང་བཀའ་མོལ་གནང་སྐྱོང་ཡོད་པའི་འབོད་སྐུལ་གྱི་ལས་འགུལ་སྤེལ་བཞིན་པ་ལྟར་ད་རེས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཚོས་ཨ་རིའི་གཞུང་ལ་འབོད་སྐུལ་གནང་བ་དེ་ནི་ཁོང་རྣམས་ཀྱི་ལས་འགུལ་གྱི་ཆ་ཤས་ཤིག་ཡིན་པ་རེད་འདུག། དེའི་སྔོན་དེ་རྒྱ་ནག་གཞུང་ལ་དཔྱད་ཞིབ་བྱེད་ཡག་འདི་ཉིས་སྟོང་བཅོ་བརྒྱད་ལོར་བྱུང། དེའི་རྗེས་དེ་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་དེའི་རྗེས་དེ་ཆགས་ཀྱི་ཡོད་རེད་དེའི་སྐབས་དེ་ལ་ད་ཕྱི་ཟླ་དང་པོའི་ནང་ལོགས་ལ་ཕི་རེ་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་གནང་གི་རེད་བསམ་དེ་དེ་ཞེ་སོང་ཨ་ནི་རྒྱ་ནག་གཞུང་གི་ཨ་ནི་བོད་དོན་སྒང་དེ་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་དང་དེ་ཚོ་གནད་དོན་དེ་ལ་ལས་འགུལ་མ་འགྲིག་པ་ག་རེ་གནང་གི་ཡོད་པ་དེ་ཚོ་ཚང་མ་ལོགས་ཨ་ནི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་ཡིན་ནའི་རེད་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡོད་པའི། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲའི་མཉམ་དུ་ལ་མཉམ་རུབ་ཀྱི་ཐོག་ནས་སྙན་ཞུ་བརྒྱབ་ཡ་དང་དེ་འདྲས་ཀྱི་ལས་འགུལ་མང་པོ་ཞིག་སྤེལ་བསྡད་ཡོད་རེད་ད་ག་ནང་བཞིན་གཞུང་འདྲ་མ་འདྲ་ལ་ནི་འདིའི་ཐོག་ལ་དཔྱད་ཞིབ་སྒང་ལ་དྲི་བ་བཏང་ཡ་དང་དེ་གའི་བཀའ་མོལ་གནང་ཡ་ཀྱི་གོ་སྐབས་ཡོད་དུས་ཙམ་པ་དེ་དུས་གང་དེ་གནད་དོན་འདི་ཚོའི་སྒང་ལ་ཡ་གླེང་དགོས་འདུག་བྱས་བྱས་ནས་འདི་གའི་ང་ཚོ་ལས་འགུལ་སྤེལ་བཞིན་པའི་ཀྱི་ཆ་ཤས་ཅིག་བྱེད་དགོས་ཡ་རེད་ད་རེས་ཡིན་ནས་གྲོས་ཚོགས་འཐུས་མི་འདི་ཚོས་ཨ་ནི་འདུག་ཕྱག་བྲིས་དེ་གནང་བྱས་ནས།

ཟེར་ཡ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ཡོད་པའི་ལུང་པ་ཚང་མ་ལ་ཨ་ནི་སྒང་དེ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་རེ་ཡོད་མེད་དེ་ཉམས་ཞིབ་བྱེད་དགོས་ཡོད་རེད་ཟེར་ཡ་ཅིག་འཁོད་པའི་ཁྲིམས་འཆར་ཅིག་སྔོན་ཐོན་བྱུང་བ་རེད་དེ་གཞི་བཟུང་བྱས་བྱས་ཨ་ནི་ལོ་རྟག་པར་ལུང་པ་མི་འདྲ་མི་འདྲ་མི་འདྲ་དེ་འདྲས་ནི་དེའི་སྒང་དེ་དཔྱད་ཞིབ་ཡོང་གི་ཡོད་རེད་རྒྱ་ནག་སྒང་དེ་དཔྱད་ཞིབ་ཉིས་སྟོང་བཅོ་གསུམ་ལོ་ལ་བྱུང་ཡོད་རེད་ཉིས་སྟོང་བཅོ་བརྒྱད་ལོ་ལ་བྱུང་ཡོད་རེད་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་བྱུང་གི་ཡོད་རེད་ད་དེ་བུ་དེ་ད་རྒྱ་ནག་གི། གནོན་ཤུགས་སྤྲད་བྱས་ནས་ལུང་པ་མང་པོའི་ཐོག་ནས་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་ཡོད་རེད་ད་ག་ནང་བཞིན་ལུང་པ་མང་པོ་ཞིག་གི་ཐོག་ནས་ཨ་ནི་རྒྱ་ནག་དེ་འདྲ་དེ་སྒང་དེ་བེད་སྤྱོད་བཏང་བྱས་ནས་དྲི་བ་ཏག་ཏག་བཏང་མཁན་ཡོད་རེད་བྱས་ཙང་དེ་ཡིན་དུས་ཙམ་པ་དེ་སྒང་དེ་ཤུགས་རྒྱབ་བྱས་ནས་ཨ་རི་ལ་ཡིན་ན་ལོ་ཐེངས་གསུམ་ཆ་ལོག་ལ་དྲི་བ་བཏང་ཡོད་རེད་ད་ག་ནང་བཞིན་ཨ་ནི Australia དང་ཨ་ནི UK དང་ཨ་ནི Canada དང་ལུང་པ་མང་པོ་ཞིག་གི་དེ་སྒང་དེ་དེ་ནང་སྐོར་བྱས་ཙང་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞིག་ད་དེ་སྒང་དེ་ལས་འགུལ་སྤེལ་བྱས་ནས། ཚང་མ་མཉམ་རུབ་ཀྱི་ནུས་པ་འདོན་ཡག་གི་འབད་བརྩོན་བྱས་དང་བྱེད་མུས་རེད་ད་ལྟ་གྲོས་ཚོགས་འཐུས་མི་ཕྱག་བྲིས་དུ་བཟོས་ཡོད་དེ་དང་ཨ་ནི་འབྲེལ་བ་ཡོད་པའི་གནད་དོན་གཅིག་ཆགས་ཀྱི་ཡོད་རེད། ད་བར་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་དང་བསྐྱར་ཞིབ་ཐེངས་གསུམ་གནང་པའི་ནང་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་གནས་སྟངས་ལ་དྲི་རྩད་ནན་པོ་གནང་བའི་སྐབས་རྒྱ་ནག་གཞུང་གི་སྐུ་ཚབ་ནས་ལན་གསལ་པོ་བརྒྱབ་མ་ཐུབ་པའི་གནས་ཚུལ་བྱུང་ཡོད་པ་རེད། ད་རེས་ཀྱི་ལྷན་ཚོགས་འདི་འཚོགས་ལ་ཉེ་བའི་གོ་སྐབས་དང་བསྟུན་ཏེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ཅིག་མཉམ་སྒྲིལ་གྱིས་རྒྱ་ནག་གཞུང་གིས་བོད་སོགས་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་གནས་སྟངས་དོན་ཚན་གསུམ་ཞིག་ཕུལ་ཡོད་པའི་ནང་རྒྱ་ནག་གཞུང་གིས་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་སྲིད་བྱུས་དང། བོད་ཀྱི་ངོ་བོ་དང་རིག་གཞུང་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་བྱུས། བོད་མི་འབྲོག་པ་རྣམས་བཙན་ཤེད་ཀྱིས་གནས་སྤོ་བྱེད་དུ་བཅུག་པའི་སྲིད་བྱུས་དང། ངལ་རྩོལ་བཙན་སྐུལ་བྱེད་པ་དང་ཆོས་ལུགས་ལ་དམ་དྲག་བྱེད་པ། བོད་ཀྱི་སྐད་ཡིག་རྩ་མེད་བཟོ་ཐབས་བྱེད་པའི་སྲིད་བྱུས་སོགས་བཀོད་ཡོད་ལ། ད་དུང་བོད་ནང་གི་དངོས་ཡོད་གནས་སྟངས་རྟོག་ཞིབ་གནང་དགོས་པ་དང་བོད་རྒྱའི་དཀའ་རྙོག་སེལ་ཐབས་གྲོས་མོལ་བསྐྱར་གསོ་ཡོང་ཐབས་ལ་རྒྱ་ནག་གཞུང་ལ་སྐུལ་འདེད་གཏོང་དགོས་པའི་སྐོར་བཀོད་ཡོད་པ་རེད་འདུག།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཕྱི་རྒྱལ་ཡུལ་གྲུ་ཁག་གི་བོད་ཕྲུག་ཚོར་དམིགས་ནས་ཉེ་ཆར་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་ལྷན་ཚོགས་ཀྱི་ཡིག་ཚང་གི་གོ་སྒྲིག་འོག་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་སྔོན་འགྲོ་ནས་གཞི་རིམ་འོག་མའི་འཛིན་རིམ་བཞི་པ་བར་གྱི་བོད་ཡིག་སློབ་དེབ་གཏན་འབེབས་གནང་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་ཐད་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་སུ་ཕྱི་རྒྱལ་ཡུལ་གྲུ་ཁག་ནང་ཡོད་པའི་བོད་ཡིག་གཟའ་མཇུག་སློབ་གྲྭའི་ནང་དུ་སློབ་ཁྲིད་ཇི་ལྟར་ལག་བསྟར་ཐུབ་མིན་སོགས་ཀྱི་སྐོར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་གནང་གི་རེད། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་བཙན་བྱོལ་བོད་མི་ཡོངས་ཀྱི་མི་འབོར་ཕྱེད་ཀ་ཙམ་ནུབ་ཕྱོགས་རྒྱལ་ཁབ་ཏུ་གནས་བཞིན་ཡོད་པ་རེད། ཡང་བོད་པའི་སྐད་ཡིག་དང་རིག་གཞུང་མི་ཉམས་གོང་འཕེལ་ཆེད་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱ་རྒྱུ་དེ་གལ་ཆེན་པོ་ཆགས་ཡོད་རེད། ཐོག་མ་དེ་ལ་ཀུན་དགའ་ལགས་བཀྲ་ཤིས་བདེ་ལེགས་ཨ་ནི་ཡང་ད་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་འོག་ནས་སྔོན་འགྲོ་སློབ་གྲྭ་ནས་བྱས་འཛིན་རིམ་བཞི་པ་བར་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ལ་དམིགས་བྱས་ཀློག་དེབ་གཏན་འབེབས་ཤིག་གནང་ཡོད་པའི་ཐོག་ལ་ཡང་གལ་ཆེ་ལོས་ག་འདྲ་གཟིགས་ཀྱི་ཡོད་ན་ལགས། ལྟ་དེ་གལ་ཆེན་པོ་ཆགས་ཡོད་རེད་ག་རེད་ཟེར་ན། བྱང་ཨ་རི་གཙོ་བོར་གྱུར་པའི་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཡང་གཟའ་མཇུག་སློབ་གྲྭ་མང་པོ་ཞིག་ཡོད་རེད་པ། འདི་གའི་ལ་ཡང་སློབ་ཚན་ཁྲིད་གནང་དུས་ཡང་ནམ་རྒྱུན་ང་ཚོ་རྒྱ་གར་ནང་སློབ་གྲྭ་སྤྱི་ཡོངས་ལ་ཁྲིད་པ་ཡིན་ན་འདི་གཅིག་དེ་བར་ཁོར་ཡུག་དེ་འདི་ཏག་ཏག་འགྲིག་གི་མེད་ཙང་ཨ་ནི་སྔ་རྗེས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་འདུའི་ནང་དེ་འདྲ་ཞིག་དགོས་ཀྱི་འདུག་ཟེར་བྱས་བཀའ་མོལ་བྱུང་བ་རེད། ཨ་ནི་བཀའ་མོལ་བྱུང་ནས་ཤེས་རིག་ལས་ཁུངས་གཏན་འབེབས་གནང་བྱས་སྔོན་མ་གཏན་འབེབས་ཤིག་གནང་ཡོད་རེད། འདི་ལོ་ཁ་ཤས་ཕྱིན་ནས་ཨེ་ནི་ཞོ་བོ་སྤྱི་མཐུན་ཚོགས་པའི་ཚོགས་འདུའི་ནང་ལ་ཡར་ལྟ་སློབ་དེབ་དེ་ལ་བསྐྱར་ཞིབ་ཅིག་གནང་དགོས་འདུག་ཞེས་བྱས་དེ་འདྲའི་བཀའ་མོལ་བྱུང། དེ་ནས་ངས་དྲན་པ་བྱས་ན་ཉིས་སྟོང་བཅུ་དགུ་ལོ་ལ་ཡར་ཚོགས་ཆེན་ཚོགས་པ་རེད་དེའི་སྐབས་ལ་ཡར་ཨེ་ནི་ག་རེ་ཟེར་ན། གཙོ་བོ་དེ་བོད་སྐད་ཡིག་དང་རིག་གཞུང་སློབ་གྲྭའི་ཚོགས་ཆེན་ཐེངས་དང་པོ་ཡིན་པ་ཡོད། དེའི་སྒང་ལ་ཡར་བོད་སྐད་ཡིག་དང་རིག་གཞུང་སློབ་གྲྭའི་བསླབ་གཞིའི་རྩ་འཛིན་ཞིག་ཕུལ་བ་རེད། འདི་བྱས་ནས་ནི་ཤེས་རིག་ལས་ཁུངས་ཀྱི་ཚང་མས་ག་རེ་གསུངས་པ་རེད་ཟེར་ན་ད་ལྟའི་ཤེས་རིག་ལས་ཁུངས་རང་གི་གནང་རོགས་གནང། གཞིས་འདི་ཕྱི་རྒྱལ་ཁག་ནས་དེ་ཡོང་གི་མི་འདུག་ཟེར་ཨ་ནི་ཤེས་རིག་ལས་ཁུངས་ཀྱི་རགས་ཟིན་བཟོས་རྗེས་ད་ལོ་དབྱར་ཁ། ཟིན་བྲིས་དེ་ཚུར་བཏང་གནང་རྗེས་སྤྱི་མཐུན་ཚོགས་པ་ཚང་མ་ལ་ཡང་ཟིན་བྲིས་དེ་ཕུལ་རྗེས་དགོངས་འཆར་བསྡུས་གནང་བ་རེད་བྱས་ཙང་འདི་འདྲ་ཡིན་དུས་ད་ད་རེས་དངོས་སུ་སློབ་དེབ་དེ་དཔར་བསྐྲུན་གནང་ཚར་དུས་དེའི་ད་བྱང་ཨ་རི་ཙམ་མ་ཡིན་པའི་ཕྱི་རྒྱལ་ལ་ཡོད་པའི་གཟའ་མཇུག་སློབ་གྲྭ་ཚང་མ་ལ་ཡང་དེ་ཏན་ཏན་གྱི་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་འདུག། ཨ་ན་ད་གོང་དུ་ཀུན་དགའ་ལགས་གསུངས་སོང་པར་སྐྲུན་གནང་ཡས་ཀྱི་ད་དེ་ཚང་མ་གྲ་སྒྲིག་ལས་བཞིན་ཡོད་རེད་གསུངས་སོང་ད་དེ་དངོས་སུ་རེད་མི་ཚང་མས་ཀྱི་ད་ས་གནས་ཁག་ལ་ནས་གཏན་འབེབས་གནང་བའི་དེབ་དེ་མ་ད་སུ་ལག་པ་ལ་ག་དུས་རག་ཡས་ཀྱི་ཡ། སྤྱི་བཏང་ཤེས་རིག་ལས་ཁུངས་ཀྱི་འབྲེལ་བ་གནང་གི་རེད་བསམ་གི་འདུག་ད་སྔོན་མ་འདྲ་བ་ཡིན་པ་ཡིན་ན་ཤེས་རིག་ལས་ཁུངས་པར་སྐྲུན་གནང་བྱས་བྱས་ཚང་མ་ལོག་དེ་ཤེས་ད་བྱང་ཨ་རི་ལ་ཆ་བཞག་པ་ཡིན་ན། སྤྱི་མཐུན་ཚོགས་པ་ཉི་ཤུ་རྩ་དྲུག་རྩ་བདུན་ཞིག་ཡོད་རེད། འདིའི་ནང་ལ་ཡང་གཟའ་འཇུག་བསླབ་གྲྭ་ཡོད་པ་དེ་ཕལ་ཆེར་ད་ལྟའི་རྩིས་བྱས་པ་ཡིན་ན། བསླབ་གྲྭ་ཁག་བཅུ་དགུ་ཉི་ཤུ་ཞིག་ཡོད་རེད། ད་འདི་གའི་གི་བསླབ་གྲྭ་དེ་ང་ཚོས་དམ་དུ་ཚུགས་བརྒྱབ་པའི་སྐབས་ལ་ཕྲུ་གུ་ཆིག་སྟོང་ལྔ་བརྒྱ་ཙམ་ཞིག་དེ་གའི་ནང་སློབ་སྦྱོང་གནང་གི་ཡོད་རེད། དེ་ཡིན་དུས་ཤེས་རིག་ལས་ཁུངས་ཏན་ཏན་ཚུར་བཏང་གནང་གི་རེད་བསམ་འདུག་ད། སྔོན་མ་ཡིན་པ་ཡིན་ན། དེ་གའི་ཤེས་རིག་ལས་ཁུངས་བཏང་ན་ཨ་ནི།

བོད་ཀྱི་སྐད་ཡིག་དེ་གཙོ་བོ་བཤད་ཀྱི་ཡོད་རེད་པ། བྱས་ཙང་འདི་ཡིན་དུས་བསླབ་གྲྭ་སོ་སོའི་ནང་དུ་སྐད་ཡིག་ཡར་རྒྱས་འགྲོ་དང་མ་འགྲོ་དེ་གཞི་རྩའི་ཁོར་ཡུག་རག་ལས་པ་དེ་གཙོ་བོ་དེ་སློབ་དེབ་དང་དགེ་རྒན་ནི་ཡར་ཆགས་ཀྱི་ཡོད་རེད་པ། བྱས་ཙང་འདི་ཡིན་དུས་ད་ལྟ་སྤྱི་མཐུན་ཚོགས་པ་ཁག་ཚང་མའི་གཟའ་འཇུག་སློབ་གྲྭའི་ནང་རྒན་ལགས་ཚོ་དེ་མང་ཆེ། དྭང་བླངས་རེད་ཚང་མ་ལོག་སྟེ་ཁ་ཤས་གཟའ་སྤེན་པ་རེད་ཁ་ཤས་གཟའ་ཉི་མ་རེད་ཁ་ཤས་སྤེན་པ་ཉི་མ་གཉིས་ཆར་ཚོགས་གནང་གི་ཡོད་རེད་བྱས་ཙང་འདི་འདི་ཡིན་དུས་ཨ་ནི་དེའི་སློབ་དེབ་དེ་དུས་སུ་འགྲེམས་གནང་པའི་རྗེས་ལ་ཡང་བསླབ་གྲྭ་ཁག་གི་བོད་ཀྱི་སྐད་ཡིག་ཡར་རྒྱས་འགྲོ་ཡ་འདི་ལ་ཏན་ཏན་ཕན་ཐོགས་ཡོད་རེད་བསམ་པའི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་ན། འདིའི་སློབ་དེབ་གཏན་འབེབས་གནང་མཁན་དེ་ཤེས་རིག་ལས་ཁུངས་ཀྱིས་གནང་པ་ཤེས་རིག་ལས་ཁུངས་ཀྱིས་ལྟ་སློབ་དེབ་བཟོ་འགོ་བཙུགས་རྗེས་དེ་མ་ཡིན་པ་དེ་བསམ་འཆར་བསྡུས་གནང། ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་ཁོར་ཡུག་གི་གནས་སྟངས་ཤེས་རྟོགས་གནང་འདི་འདྲས་བྱས་བྱས་བཟོས་ཡོད་དུས། སྤྱི་ཡོངས་ནས་ཞུས་པ་ཡིན་ན་སློབ་དེབ་དེ་ལེགས་པ་དང་ཞེས་པ་བྱས་པ་ཡིན་ན་སློབ་དེབ་གསར་པ་དེ་འབྱོར་བ་ཡིན་ན་ཏན་ཏན་གྱིས་ཕན་ཐོགས་ཆེ་ཡོད་བསམ་གི་འདུག་ད་སྔོན་མའང་སློབ་དེབ་ཞིག་བཟོས་གནང་ཡོད་རེད་ད་རེས་བཟོས་གནང་ཡོད་རེད་དེ་ལས་ད་ལས་དོན་ཚད་དེ་ག་རེ་ཡིན་ནའི་ཡར་རྒྱས་འགྲོ་དགོས་རེད་ཨ་ནི་དུས་ཚོད་དེ་ཞེ་པོ་ཞིག་འགྱུར་འགྲོ་གི་ཡོད་རེད་བྱས་ཙང་དུས་ལ་དཔག་བྱས་ད་རེས་དེ་འགྲེམས་སྤེལ་གནང་ཡོད་ཙང་ཕྲུ་གུའི་སྐད་ཡིག་ཡར་རྒྱས་འགྲོ་ཡ་དེ་ལ་ཡང་ཏན་ཏན་གྱིས་ཕན་ཐོགས་ཡོད་རེད་བསམ་གི་འདུག།

ད་ལྟ་དེ་འདྲས་གནང་གི་རེད་ཞེས་བཤད་མཁན་ཡོད་མ་རེད། ཡོད་མ་རེད་དེ་ལས་ད་ང་ཚོའི་ད་ལྟ་བྱང་ཨ་རིའི་ཁྱབ་ཁོངས་རང་ཆ་བཞག་པ་ཡིན་ན། རྒན་ལགས་ཚོ་རེད་ལྷག་པར་དུ་ད་བསླབ་གྲྭ་ཟེར་ཡ་དེ་ནང་ལ་ཡ་དགེ་རྒན་གལ་ཆེན་པོ་ཡིན་པ་མ་ཟད་པས་དེ་དང་མཉམ་དུ་ཨ་ནི་ཕ་མ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག། བྱས་ཙང་དེ་འདྲས་ཡིན་དུས་ང་ཚོའི་དེ་ནས་དོན་གཅོད་ལས་ཁུངས་རང་ནས་ཆ་བཞག་པ་ཡིན་ན་ན་ནིང་ལོ་ལ་ཡ

སྤྱིར་བཏང་ད་རྒྱ་གར་ནང་ཡོད་པའི་བསླབ་གྲྭ་ནང་ད་ཡོང་གི་མ་རེད་དེ་གཟའ་འཇུག་བསླབ་གྲྭ་ཡོད་རེད་དེ་གཟའ་འཇུག་བསླབ་གྲྭ་གི་ལོ་གཅིག་ནང་ཚུར་བསྡོམས་པ་ཡིན་ན་དེ་དུས་ཚོད་དེ་ཆུ་ཚོད་དེ་མང་པོ་ཞིག་ཡོད་མ་རེད་གཅིག་ག་རེ་རེད་ཟེར་ན་གཟའ་སྤེན་པ་ཉི་མ་གཅིག་པོ་རེད་པ་ལགས་ཁ་ཤས་ལ་གཟའ་སྤེན་པ་མིན་ཞིག་ཡོད་མ་རེད་ཨ་ནི་གཅིག་ནས་དུས་ཚོད་ཡོད་མ་རེད་གཉིས་ནས་ད་ལྟ་ཨ་རིའི་བྱང་ཨ་རིའི་ནང་གི་ཁོར་ཡུག་དེ་ག་རེ་རེད་ཟེར་ན་གཟའ་འཇུག་བསླབ་གྲྭ་ཕ་ཕུད་པས་དགོང་དག་སོ་སོའི་ནང་ལ་བསྡད་ཡ་དང་འདི་ཕར་ཕུད་པས་འདི་ཁོར་ཡུག་ཆ་ཚང་འདི་ཕྱི་རྒྱལ་གྱི་ནང་ལོགས་ལ་འཚོ་བ་སྐྱེལ་དགོས་ཡོད་པ་འོ་འདི་ཡིན་དུས་ཁོང་ཚོའི་སྐད་ཡིག་ལ་ཤུགས་རྒྱག་དགོས་ཡ་འདི་དམིགས་བསལ་གྱི་ད་ལས་འགན་ཅིག་ཆགས་ཡོད་རེད་ད་འདིའི་ཐོག་ལ་ཡ་ད་ལྟ་སྤྱི་མཐུན་ཚོགས་པ་ཁག་དང་འདིའི་འོག་ལ་ཡོད་པའི་གཟའ་འཇུག་བསླབ་གྲྭ་གལ་ཆེ་ཤོས་འདི་གཟའ་འཇུག་བསླབ་གྲྭའི་རྒན་ལགས་ཚོ་དང་ཨ་ནི་ཕ་མའི་ཚོགས་ཆུང་ཟེར་ཞུས་པ་རེད། དེ་གའི་ཐོག་ནས་དེ་ལ་ཡང་ཏན་ཏན་གྱིས་ག་རེ་ཟེར་དགོས་རེད་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས་ད་ང་ཚོའི་གཟའ་མཇུག་སློབ་གྲྭ་ཁག་ནང་ལོགས་ལ་ཡང་ང་ཚོས་བསམ་པ་རབ་ཅིག་ཡོང་གི་ཡོད་རེད་ཟེར་ན་ཡོང་གི་ཡོད་མ་རེད་ཡོང་གི་ཡོད་མ་རེད་དེ་ད་ངས་ང་ཚོས་ནམ་རྒྱུན་ནས་དེ་ག་སྐོར་སྐྱོད་བྱས་པའི་སྒང་ལ་འདི་ལབ་གི་ཡོད་ད་གཟའ་མཇུག་སློབ་གྲྭ་དེ་ཡོད་པ་དང་མེད་པ་ཆ་བཞག་པ་ཡིན་ན་གཟའ་མཇུག་སློབ་གྲྭ་ཡོད་པ་དེ་ཞེ་པོ་ཅིག་དགེ་མཚན་ཆེ་ཡོད་རེད། ད་ད་ལྟ་འདིའི་ནང་ལ་ཡང། སློབ་གྲྭ་ཁག་ལ་སྐོར་སྐྱོད་བྱས་པའི་སྐབས་ལ་ཡང་གཟའ་མཇུག་སློབ་གྲྭ་ཁག་གི་གནས་སྟངས་ཅིག་ག་རེ་ཡོད་རེད་ཟེར་ན། རྒན་ལགས་ཚོས་ཧུར་ཐག་པ་དག་གནང་གི་ཡོད་རེད། ཨ་ནི་དེའི་ནང་ནས་ཕ་མ་ཚོས་དེ་ལས་ཞིབ་པ་ད་དཔེར་ན་གཟའ་སྤེན་པ་ཉིན་གང་ཅིག་བསླབ་གནང་གི་རེད་པ། དེ་བསླབ་གནང་བ་དེ་བསླབ་པ་ཙམ་མ་ཡིན་པ་དང། ཨ་ནི་ཕ་མ་ཚོས་ཨ་ནི་ཕྲུ་གུ་དེ་སློབ་གྲྭར་བཏང་ཐུབ་པ་ཙམ་མ་ཡིན་པར

ཅིག་སྔོན་འགྲོ་ནས་བྱས་སློབ་གྲྭ་དེའི་ནང་ལ་ཡོད་པ་དེ་འདྲ་བྱས། དེ་ནས་སློབ་གྲྭ་ཐོན་རྗེས་ད་ད་དུང་སོ་སོས་རྒན་རབས་ཤིག་བྱས་རྗེས་ཨ་ལེ་ཞེ་པོ་ཅིག་གི་གནས་ཚད་མཐོ་པོ་ཡོད་ནའི་མེད་ནའི་ཨ་ནི་མི་རབས་གསར་པའི་རྒྱུད་ལ་ཡང་བོད་ཀྱི་སྐད་ཡིག་དང་ཨ་ནི་དེ་ཚོ་འཇགས་ཡག་དེ་གལ་ཆེན་པོ་རེད་བསམ་རྗེས་བོད་ཕྲུག་གི་སློབ་གྲྭའི་ནང་ཚུར་ལོག་ཡོང་བྱས་རྗེས་སློབ་ཁྲིད་གནང་མཁན་དེ་འདྲ་མཐོང་བ་དེ་གས་དེ་ངས་དཔེ་མི་སྲིད་པས་ཡག་པོ་རེད་བསམ་གྱི་དེ་འདུག་ལ་མ་འོངས་པ་ལ་ང་ཚོས་དེ་འདྲ་ཡང་མང་རུ་འགྲོ་ཡག་གི་རེ་བ་དེ་འདྲ་ཞུ་གི་ཡོད་རེད།

དོན་དངོས་ཐོག་ཁོང་རྒྱ་གར་གྱི་བུད་མེད་ཞིག་ཆགས་གནང་བ་དང། ཁོང་གིས་རྒྱ་གར་གྱི་ཕྱི་སྐྱོད་ལག་འཁྱེར་ལེན་གནང་བ་མ་ཟད་རྒྱ་གར་བ་ཞིག་དང་གཉེན་སྒྲིག་གནང་ནས་ཁོང་རྒྱ་གར་གྱི་ས་ཐོག་མ་སླེབས་གོང་ནས་རྒྱ་གར་གྱི་གྱོན་གོས་གོན་གནང་ཡོད་པ་རེད། ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོར་དབྱིན་ཇིའི Midlands མངའ་ཁུལ་གྱི Derby ཞེས་པའི་ས་གནས་དེར་སྐུ་འཁྲུངས་ཡོད་པ་དང། ཁོང་དབྱིན་ཇིའི་འབྱོར་བ་ཆེ་བ་དང་སྐུ་དྲག་བསགས་པའི་ནང་ཁྱིམ་ནས་མིན་ནའང Oxford གཙུག་ལག་སློབ་གཉེར་ཁང་ལ་བསྐྱོད་གནང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུའི་ལོ་རབས་ནང་ཁོང་དང་རྒྱ་གར་གྱི་པན་ཇབ་མངའ་ཁུལ་ནས་ཡིན་པའི་སློབ་གྲོགས། Baba Pyare Lal Bedi དང་ཐུག་འཕྲད་བྱུང་རྗེས་ཁོང་གཉིས་བར་མཛའ་འབྲེལ་གྱི་འབྲེལ་བ་བྱུང་གནང་བ་རེད། ཁོང་རྣམ་གཉིས་གཡོན་ཕྱོགས་ཞུས་ནའང་དམར་ཤོག་གི་ལྟ་བར་ཡིད་ཆེས་གནང་མཁན་དང་འགན་བཞེས་པ་གཉིས་ཡིན་པ་རེད། ཁོང་རྣམ་གཉིས་ཀྱི་མཛའ་འབྲེལ་དེ་སྤྱི་ཚོགས་ནང་ཁས་ལེན་མ་བྱེད་པའི་གྱེན་ལོག་གི་བྱ་བ་ཞིག་ཆགས་ནའང་ཁོང་རྣམ་གཉིས་གཉེན་སྒྲིག་གནང་ཡོད། དེ་རྗེས་ཁོང་རྣམ་གཉིས་ལོ་ངོ་གཅིག་གི་རིང་འཇར་མ་ནིའི་ནང་གནས་སྡོད་གནང་སྐབས་འཇར་མ་ནིའི་དབང་འཛིན་པ Hitler ཡིས་སྲིད་དབང་བཟུང་འགོ་ཚུགས་པའི་དུས་སྐབས་ཁེལ་ཡོད། དེ་རྗེས་ཁོང་རྣམ་གཉིས་རྒྱ་གར་གྱི་གྲོང་ཁྱེར Lahore དུ་གཞིས་སྤོས་གནང་བ་དང། དེ་གར Freda Bedi ཡིས་དབྱིན་ཇིའི་སྐད་ཡིག་སློབ་གནང་རྒྱུ་དང།

རཱ་ཇཱི་སི་ཐན་མངའ་ཁུལ་གྱི་བཙོན་ཁང་ཞིག་ནང་ཟླ་ངོ་བཅོ་ལྔའི་རིང་བཙོན་འཇུག་གི་ཉེས་ཆད་ཕོག་པ་དེར། Freda Bedi ཡིས་ཁོང་གི་བཟའ་ཟླ་སྲིད་དབང་གཅིག་སྡུད་དང་བཙན་རྒྱལ་རིང་ལུགས་ལ་ངོ་རྒོལ་གནང་བར་འཛིན་བཟུང་དོ་དམ་བྱས་པ་ཡིན་པའི་སྐོར་དང། ངོས་རང་ཡང་སྲིད་དབང་གཅིག་སྡུད་དང་བཙན་རྒྱལ་རིང་ལུགས་ལ་ངོ་རྒོལ་བྱེད་མཁན་ཡིན་ཞེས་བརྗོད་ཡོད་འདུག་དེ་རྗེས་ཁོང་གིས་རྒྱ་གར་གྱི་རང་དབང་རང་བཙན་ལས་འགུལ་གྱི་དབུ་ཁྲིད་གྷན་དྷི་མཆོག་གིས། Satyagraha། ཞེས་པའི་ལས་འགུལ་ནང་ཞུགས་པ་དང། སྐབས་དེའི་ཛ་དྲག་གི་ཁྲིམས་བཀོད་སྡོམ་བྱེད་པ་དེ་རྩིས་མེད་དུ་བཏང་བར། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོར་ཁོང་ཟླ་ངོ་གསུམ་གྱི་རིང་ལ་ཧོར་གྲོང་ཁྱེར་གྱི་བུད་མེད་ཀྱི་བཙོན་ཁང་ནང་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་ཅེས་གསུངས་འདུག་ཡང། དགེ་སློང་མ། Freda Bedi། མཆོག་གི་མཛད་རྣམ་གྱི་དཔེ་དེབ་བྲིས་གནང་མཁན། དབྱིན་ཇིའི་མི་སེར་ལྕམ། Norma Levine། ཡིས་གསུངས་ན།
ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་དང Freda Bedi མཆོག་དགོངས་པ་རྫོགས་ནས་ལོ་ངོ་བཞིའི་རྗེས་ངོས་རང་ཧི་མ་ཅཱལ་གྱི་ཤེས་རབ་གླིང་དགོན་པར་སྐྱོད་སྐབས་དང་དེ་སྔ་ངོས་རང་གིས་མི་ཚེའི་ནང་གོ་མྱོང་མེད་པའི་དགེ་སློང་མ Freda Bedi མཆོག་གི་ཞབས་ཕྱི་བོད་པའི་བུད་མེད་པད་མ་བཟང་མོས་ཁོང་ལ། མ་མི་ལགས། རྩ་ཆེན་གྱི་ཨ་མ་ལགས་ཞེས་འབོད་ནས། དམ་པ་ཁོང་དགོངས་པ་རྫོགས་སྐབས་ནམ་མཁར་འཇའ་ཟུག་པ་སོགས་ཀྱི་ཡ་མཚན་གྱི་མངོན་རྟགས་མང་པོ་བྱུང་ཡོད་པ་མ་ཟད་ཁོང་ཐུགས་དམ་དུ་བཞུགས་པ་དང་སྐུ་ལུས་ལ་དྲི་མ་མི་ཁ་བའི་ཡ་མཚན་གྱི་གནས་ཚུལ་མང་པོ་ལན་མང་རེ་བརྗོད་བྱུང། ད་དུང་ཁོ་མོས་མ་མི་ལགས་སངས་རྒྱས་ཀྱི་གོ་འཕང་ཐོབ་གནང་ཡོད་པའི་སྐོར་ཡང་གསུངས་བྱུང་ཞེས་གསུངས་འདུག་ཁོང་གི་སྐུ་ཕུང་རྒྱལ་ས་ལྡི་ལི་ནི་ཛམ་མུ་དིན་ས་ཁུལ་དུ་ཡོད་པའི་ཁོང་གི་སྤུན་ཉེ་ཞིག་གི་གཟིམ་ཤག་ཏུ་ཉིན་བཞིའི་རིང་འཇོག་གནང་སྐབས། རྒྱ་གར་གྱི་སྲིད་བློན་འདས་མོ་ལྕམ། Indira Gandhi། མཆོག་ཁོང་གི་སྐུ་ཕུང་མཇལ་བར་ཕེབས་ཡོད་པ་རེད་འདུག། ཡང་རྩོམ་སྒྲིག་པ་སྐུ་ཞབས Andrew Whitehead ཡིས་གསུངས་ན།

རང་གི་ཕ་མེས་ཀྱི་རྒྱལ་ཁབ་ལ་ངོ་རྒོལ་གནང་ནས། བཙོན་ཁང་དུ་སྐྱོད་མཁན་ཞིག་དང། ཁོང་གིས་བོད་བརྒྱུད་ནང་བསྟན་ཉམས་སུ་ལེན་པ་ཙམ་དུ་མ་ཟད་བོད་བརྒྱུད་ནང་བསྟན་གྱི་བཙུན་མ་ཞིག་ཀྱང་ཆགས་གནང་ཡོད་པ་རེད། དེས་མ་ཟད་བོད་བརྒྱུད་ནང་བསྟན་བཙན་བྱོལ་ནང་ཙམ་མ་ཟད་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་གཞི་རྟེན་ཚུགས་རྒྱུར་ཕན་ཐོགས་གནང་བ་དེ་ནི་གལ་ཆེན་ཞིག་ཆགས་ཡོད། མདོར་བསྡུས་ནས་ཞུས་ན་གོང་ཞུས་ཀྱི་གྲུབ་འབྲས་ཁག་ནི་ཧ་ཅང་གི་གཟེངས་སུ་ཐོན་པ་ཞིག་རེད། ཡིན་ནའང་ངོས་རང་གིས་དོ་སྣང་བྱེད་འོས་པ་དང། ཁོང་གི་སྐུ་ཚེའི་ནང་གི་དོན་གནད་གཙོ་བོ་དེ་ནི་ཁོང་གི་སྐུ་ཚེའི་ཐོག་འགྱུར་བ་མང་དག་ཅིག་བཏང་གནང་ཡང། ཁོང་རང་ཉིད་ཀྱི་སྐུ་ཚེའི་ནང་གི་འདས་པའི་གནད་དོན་ཁག་གི་ཐོག་ངོས་ཤེས་མེད་པའི་སྐོར་གང་ཡང་མ་གསུངས་པ་དེ་ཡིན་པ་རེད་ཅེས་གསུངས་འདུག། Freda Bedi མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར། བླ་མ་ཀརྨ་འཕྲིན་ལས་རིན་པོ་ཆེའི་ལྷན་རྒྱ་གར་བཞུགས་སྒར་དྷ་རམ་ས་ལའི་ཉེ་འཁྲིས་ཏི་ལོག་པོར་ས་གནས་སུ་ཡོད་པའི་ཀརྨ་སྒྲུབ་བརྒྱུད་དར་རྒྱས་གླིང་ཞེས་པའི་ཨ་ནིའི་དགོན་པ་དེ་དབུ་འཛུགས་གནང་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ལོ་རབས་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཌ་ལ་ཧོ་སིར་བོད་ནས་བཙན་བྱོལ་དུ་ཕེབས་པའི་བོད་པའི་བླ་སྤྲུལ་རྣམ་པའི་ཆེད་སློབ་གྲྭ་ཞིག་གསར་འཛུགས་གནང་ཡོད་པ་མ་ཟད་བཙན་བྱོལ་བོད་པའི་སློབ་ཕྲུག་ཁག་ཅིག་ལ་སློབ་ཡོན་ཐོག་རོགས་རམ་ཡང་གནང་ཡོད་པ་རེད། ད་ལྟ་ཨིན་ཇིའི་མི་རིགས་ཡིན་པ་གང་ཞིག་ལ་རྒྱ་གར་ནང་སྐུ་ཚེ་ཆ་ཚང་དང། བོད་རྒྱུད་ནང་བསྟན་ཆོས་ལུགས་ཉམས་ལེན་གནང་མཁན། Freda Bedi འམ། དགེ་སློང་མ། ཀརྨ་དཔལ་མོ་མཁས་མཆོག་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར། ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་གསན་རྒྱུར་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད། ལེ་ཚན་དེ་ཕབ་སྒྱུར་གྱིས་ཕྱོགས་བསྒྲིགས་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་བསྡུ་མ་ཞུས་གོང་དེ་རིང་གི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན།
ཨ་མི་རི་ཀའི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་གཉིས་ཀའི་འཐུས་མི་ཁག་ཅིག་གིས་ཨ་རིའི་གཞུང་ལ་ཕྱག་བྲིས་ཕུལ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་བསྐྱར་ཞིབ་ཚོགས་འདུའི་ཐོག་བོད་ཀྱི་གནད་དོན་གཙོ་གནད་དུ་བསྐྱར་ཞིབ་སླད་གླེང་སློང་གནང་དགོས་པར་འབོད་སྐུལ་གནང་ཞིང། ཉིས་སྟོང་བཅོ་བརྒྱད་ལོར་བསྐྱར་ཞིབ་གནང་བའི་རྗེས་སུ་བོད་ནང་གནས་སྟངས་གང་འཚམ་སྡུག་ཏུ་སོང་ཡོད་པ་རེད་ཅེས་གསུངས་འདུག། དེ་ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་གིས་ཨ་རིའི་གཞུང་ལ་ཕུལ་བའི་ཕྱག་བྲིས་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་གཞུང་འཛིན་གྱིས་རིང་མིན་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ནང་འཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་ལ་རྒྱ་ནག་ཐོག་དུས་མཚམས་ཀྱི་བསྐྱར་ཞིབ་བྱེད་པའི་སྐབས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་བའི་བྱ་སྤྱོད་སྡུག་ཏུ་སོང་ཡོད་པའི་གནད་དོན་ངེས་པར་དུ་བསྐྱར་ཞིབ་གནང་དགོས་པའི་སྐོར་བརྗོད་ཡོད་པ་རེད།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་ཀན་སུའུ་དང་མཚོ་སྔོན་གྱི་ས་ཡོམ་གོད་ཆག་བྱུང་བའི་ཡུལ་མི་རྣམས་ལ་གདུང་སེམས་མཉམ་སྐྱེད་གནང་པ་དང་འདས་པོ་རྣམས་ལ་བསྔོ་སྨོན་ཞུས་འདུག་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཚོགས་དྲ་ལམ་ངོ་དེབ་སྟེང་དུ་ཉེ་ཆར་ཀན་སུའུ་དང་མཚོ་སྔོན་གྱི་ས་ཡོམ་གོད་ཆག་བྱུང་ཡུལ་ས་ཁུལ་མི་དམངས་ལ་གདུང་སེམས་མཉམ་སྐྱེད་དང་འདས་པོ་ཚོར་མྱ་ངན་ཞུས་གནང་འདུག། རྒྱ་གར་གྱི་གུཇ་རཱཏ་མངའ་སྡེའི་ནང་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་གསར་འཛུགས་གནང་མཁན་དང་རྒྱ་གར་རྒྱལ་ཡོངས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཞོན་ཟུར་པ་པི་ཇེ་ཇོ་ཐི་ཀར་དམ་པ་ཁོང་འདས་གྲོངས་གྱུར་ནས་ལོ་གསུམ་འཁོར་བའི་དུས་ཚིགས་དང་བསྟུན་གུཇ་རཱཏ་མངའ་སྡེའི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོའི་བསྐོང་ཚོགས་གནང་ཡོད་འདུག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་ཐོག་ནང་པའི་དགེ་འདུན་པ་ཚོས་སྨོན་ལམ་གསུང་འདོན་གནང་བ་དང། སྐུ་ཞབས་ཇོ་ཏི་ཀར་དམ་པ་དེས་སྤྱི་ཚོགས་ཐོག་ལ་ལེགས་སྐྱེས་ཕུལ་བའི་སྐོར་གྱི་བརྙན་ཐུང་ཞིག་གཟིགས་འབུལ་ཞུས་ཏེ་འགོ་བཙུགས་གནང་བའི་རྗེས། ཌོག་ཊར་སྦི་ཨར་ཨེམ་བྷད་ཀར་མཆོག་གི་དཔེ་དེབ་དབུ་འབྱེད་གནང་ཡོད་པ་རེད། ལྷན་ཚོགས་དེའི་ཐོག་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་མཉམ་ཞུགས་གནང་སྟེ ྋགོང་ས་མཆོག་གིས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་ཞིག་བྱ་དགོས་པའི་བཀའ་སློབ་དང། ནང་ཆོས་ནི་ཁ་ནས་མ་ཎི་དྲངས་པ་ཙམ་མ་ཡིན་པར་རྒྱུ་མཚན་ལ་བརྟེན་ནས་ཉམས་ལེན་བྱ་དགོས་པའི་བཀའ་སློབ་ཕེབས་པ་རྣམས་གཏམ་བཤད་བརྒྱུད་བསྒྲགས་ཞུ་གནང་ཡོད་པ་རེད།
ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངལ་སེལ་དངུལ་འབབ་རྩིས་འབུལ་ཞུས་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhwinder Singh Sukhu མཆོག་མངའ་སྡེའི་གྲོས་ཚོགས་ཀྱི་དགུན་དུས་ཚོགས་ཐུན་ཆེད་རྡ་སར་ཕེབས་པ་དང་སྟབས་བསྟུན་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱི་སྣེ་ཁྲིད་འོག་དྲུང་འཕར་བསྟན་འཛིན་ནོར་བུ་ལགས་དང་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་དེ་བཞིན་དབུས་བོད་མིའི་ངལ་སེལ་ཚོགས་པའི་ཨར་བཟོའི་སློབ་སྟོན་པ་སྐུ་ཞབས Amar Dev བཅས་མངའ་སྡེ་གཞུང་གི་གྲོས་ཚོགས་ལྷན་ཁང་དུ་ཆེད་བཅར་གྱིས་ཉེ་ཆར་ཧི་མཱ་ཅལ་མངའ་ཁོངས་སུ་ཆར་ཞོད་ཀྱི་རྐྱེན་པས་གོད་ཆག་ཤུགས་ཆེ་བྱུང་བས་མི་རྒྱུ་གཉིས་ཀར་གནོད་འཚེ་ཚབས་ཆེན་ཕོག་ཡོད་པར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདུང་སེམས་མཉམ་སྐྱེད་དང་སྐྱིད་སྡུག་མཉམ་མྱོང་མཚོན་ཆེད། སྒྲིག་འཛུགས་ཀྱི་ལས་བྱེད་ཡོངས་ནས་ཉིན་གཅིག་གི་གླ་ཕོགས་བསྡུ་འབུལ་ཞུས་པར། ཧིན་སྒོར་ས་ཡ་གཅིག་དང་ཆིག་འབུམ་ལྔ་ཁྲི་སུམ་སྟོང་ལྷག་གི་དངུལ་འཛིན་རྩིས་འབུལ་ཞུས་པ་དང་སྦྲགས་ལྷག་པར་དུ་ཧི་མཱ་ཅལ་མངའ་སྡེའི་གཞུང་ནས་བོད་མིའི་སྒྲིག་འཛུགས་དང་བོད་མིར་མཐུན་འགྱུར་གང་འོས་མུ་མཐུད་གནང་རྒྱུ་ཡོང་བའི་འབོད་སྐུལ་ཞུ་ཐུབ་པ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་འཁོད་འདུག། རྒྱ་ནག་གིས་ཉེ་ཆར་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧྥི་ལི་པིན་སི་དང་འཐབ་འཁྲུག་བྱུང་བའི་རྗེས་སུ་ཧྥི་ལི་པིན་སི་ལ་དོགས་ཟོན་བྱེད་དགོས་པའི་ཉེན་བརྡ་བཏང་འདུག།
ཨ་རི་ནང་བེད་སྤྱོད་བྱེད་བཞིན་པའི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་ཏིག་ཏོག་བརྒྱུད་གསང་བའི་གནས་ཚུལ་མང་པོར་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་ལྟ་བཤེར་བྱས་ཡོད་པའི་དཔང་རྟགས་ར་སྤྲོད་བྱུང་ཡོད་པ Select Committee on China ཞེས་པའི་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐབས་བྱུས་ལས་དོན་ཚོགས་ཆུང་གིས་གསལ་བསྒྲགས་སྤེལ་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན།